ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅུ་གཅིག་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་ཉེར་གསུམ་རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བཀའ་ཟུར་སྐྱབས་རྗེ་ཀིརྟི་རིན་པོ་ཆེས་རྩོམ་སྒྲིག་གནང་པའི་སློབ་དེབ་བློ་གསལ་མགུལ་རྒྱན་ཞུ་བ་འདི་དང་འབྲེལ་ཡོད་ཀྱི་ཐོག་ནས་སློབ་དེབ་འདིའི་རྩོམ་སྒྲིག་གི་ནང་དོན་དང། དེ་བཞིན་དགོན་སྡེ་གྲྭ་ཚང་ཁག་ནང་བེད་སྤྱོད་ཇི་ལྟར་གནང་གི་ཡོད་མིན་སོགས་ཞིབ་ཕྲའི་གནས་ཚུལ་ཁག་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ག་གཏམ་གླེང་གི་ལེ་ཚན་དེ་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་བཀའ་ཟུར་སྐྱབས་རྗེ་ཀིརྟི་རིན་པོ་ཆེ་མཆོག་ནས་རྩོམ་སྒྲིག་གནང་པའི་སློབ་དེབ་བློ་གསལ་མགུལ་རྒྱན་ཞུ་ཡག་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ད་སློབ་དེབ་འདིའི་རྩོམ་སྒྲིག་གི་ནང་དོན་རེད་ཨ་ནི་དགོན་པ་གྲྭ་ཚང་ཁག་ནང་ལོགས་ལ་བེད་སྤྱོད་གང་འདྲ་ཅིག་གནང་གི་ཡོད་མིན་དང་དེའི་ད་འབྲེལ་ཡོད་ཀྱི་ཐོག་ནས་བཀའ་མོལ་ཞུ་གི་ཡིན་ལ་ང་ཚོས་ཡང་ལེ་ཚན་ནང་ལོགས་ལ་ཀིརྟི་བྱེས་པ་གྲྭ་ཚང་གི་རིག་གནས་སློབ་གཉེར་ཁང་གི་ཆེས་མཐོའི་རིག་གནས་སློབ་དཔོན་རྒན་རེ་མདོ་སེང་གེ་ལགས་གདན་འདྲེན་ཞུས་ཡོད་ལ། རྒན་ལགས་ག་ཡིན་པིན་ན་ཡང་རྒྱ་གར་དང་བལ་ཡུལ་སོགས་ཀྱི་ད་རིས་མེད་ཀྱི་དགོན་པ་མང་པོའི་ནང་ལོགས་ལ་ཆེད་མངགས་ཕེབས་རྗེས་བློ་གསལ་མགུལ་རྒྱན་ཞུ་ཡག་གི་སློབ་དེབ་འདི་ངོ་སྤྲོད་གནང་ཡོད་རེད་བྱས་ཙང་ཡང་ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་རྒན་རེ་མདོ་སེང་གེ་ལགས་ནས་ཀིརྟི་རིན་པོ་ཆེ་ནས་ལྗགས་རྩོམ་གནང་པའི་ད་སློབ་དེབ་འདི་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ལ་རྒན་ལགས་ལེ་ཚན་ནང་ལ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན།

དེ་ལམ་སྲོལ་དུ་བྱུང་ནས་ལོ་ཟླ་གང་ལྟར་ཡང་ལོ་གང་འཚམས་མང་པོ་རེད། ཡིན་ནའང་ལྟ་ན་སྔ་མོ་ད་ཆོས་བརྒྱུད་རིས་མེད་ཀྱི་དགོན་པ་ཁག་ལ་མཐོ་རིམ་ཟེར་ན་འདྲ། མདོ་ཕྱོགས་དང་དེ་ནས་སྔགས་ཕྱོགས་ཀྱི་གཞུང་ཆེན་པོ་དེ་ཚོ་ལ་འཆད་ཉན་གནང་སྟངས་དང་ལམ་སྲོལ་ཚད་ལྡན་དང་སྤུས་ཀ་ཚང་བ། དེ་འདྲའི་ཅི་ཅི་ཡག་པོ་ཞིག་ཡོད་རེད་དེ་ཡིན་ན་ཡང། གཞུང་ཆེན་པོ་ལ་དངོས་གཞི་སློབ་སྦྱོང་མ་བྱས་པའི་གོང་གི་ཐུན་མོང་བའི་རིག་གནས་ཟེར་ན་འདྲ། དེ་དང་དེ་ནི་མ་གཞི་གི་ཞིང་སྦྱངས་སྟངས་གཅིག་རིམ་པ་ཡང་ཚད་ལྡན་ཟེར་ན་འདྲ། ལམ་སྲོལ་ད་ཚད་ལྡན་དང་ལྷག་པར་དུ་བསླབ་གཞི་གི་སློབ་དེབ་ད་ཆོས་བརྒྱུད་རིས་མེད་ཀྱི་ལག་བསྟར་བྱེད་ཆོག་ཡག་དེ་དེ་ཚད་ལྡན་ཞིག་མེད་པ་ཡིན་ཏེ། དེ་ཡང་ང་ཚོ་བྱེད་སྟངས་ད་བོད་ཀྱི་ཆོས་དང་རིག་གཞུང་སྤྱི་དང་ལྷག་པར་དུ་དགོན་པ་གི་འཆད་ཉན་གྱི་ལམ་སྲོལ་གྱི་སྟེང་ནས་བཤད་པ་ཡིན་ན།

སྤྱི་དང་ཆོས་བརྒྱུད་རིས་མེད་ཀྱི་དགོན་པ་ཁག་གིས་བསྡུས་པ་ཡིན་ཏེ། ད་ལྟ་ང་ཚོ་དགོན་པ་ཁག་ནང་ཡོད་བསྡད་པའི་གྲྭ་པ་དང་བཙུན་མ་གཞོན་སྐྱེས་དེ་ཚོ་གསོ་སྐྱོང་ཚད་དང་ལྡན་པ་དང། དུས་རབས་དང་མཐུན་པའི་སློབ་སྦྱོང་རྣམ་གྲངས་འཛོམས་པོ་ཡག་པོ་ཞིག་སྲུང་སྐྱོང་བྱུང་བ་ན། མ་འོངས་པ་ལ་གོང་དུ་ཞུས་པ་ནང་བཞིན་གྱི་སངས་རྒྱས་བསྟན་པ་སྤྱི་ལ་གཅིག་རང་བཞིན་གྱི་རྒུད་ཆག་ཡོང་རྒྱུ་དང། དེ་ཙམ་མ་ཡིན་པར་ཆོས་བརྒྱུད་སོ་སོར་མཚོན་པ་ཡིན་ན་ཡང་ཆོས་བརྒྱུད་སོ་སོ་སོ་ལ་ཡང། རང་བཞིན་གྱི་རྒུད་ཆག་དང་དེ་ནས་ཉམས་ཆག་ཡོང་རྒྱུ་ཡིན་པ། དེ་ཙམ་དུ་མ་ཟད་ད་དགོན་པ་སོ་སོ་ལ་མཚོན་པ་ཡིན་ན་ཡང་དགོན་པ་སོ་སོའི་ནང་ཡོད་བསྡད་པའི་གྲྭ་པ་དང་བཙུན་མ་གཞོན་པ་དེ། ཏག་ཏག་གསོ་སྐྱོང་ཡག་པོ་ཞིག་བྱེད་མ་ཐུབ་པ་ཡིན་ན། མ་འོངས་པ་ལ་དགོན་པ་སོ་སོའི་གནས་སྟངས་ལ་ཡང། ལྷུང་བབ་དང་དེ་ནས་ཉམས་རྒུད་ཡོང་རྒྱུ་དེ་རང་བཞིན་གྱི་ཆོས་ཉིད་ཟེར་ན་འདྲ་ལྟ་ལུགས་རྒྱུད་ལྟ་གནས་སྟངས་གཅིག་ཡིན་པ་ཡིན་ཏེ་གཙོ་བོ་དེ་འདྲའི་མ་ཡོང་བ་གི་ཆེད་དུ་གྲྭ་པ་དང་བཙུན་མ་སོ་སོ་སློབ་སྦྱོང་གི་དུས་དང་མཐུན་པ་དང་ནི་སློབ་སྦྱོང་ཚད་ལྡན་དང་རྣམ་གྲངས་འཛོམས་པ་གཅིག་ཡོང་ཡིད་ལྟ་ཡོང་བ་གི་ཆེད་དུ་དང་དེ་ཡོང་དགོས་ཀྱི་ཟེར་ང་ཚོ་ཁ་གིས་བཤད་བསྡད་པ་ཙམ་མ་ཡིན་པ་དེ་ཡོང་བ་ལ་ཕྱི་ནང་གི་ཆ་རྐྱེན་མང་པོ་ཡོད་པའི་ནང་གི་དེའི་ནང་གནད་འགག་ཆེ་གཅིག་དེ་བསླབ་གཞི་གི་སློབ་དེབ་ཚད་ལྡན་དང་ཆོས་བརྒྱུད་རིས་མེད་ཆ་ཚང་བ་ལག་བསྟར་བྱེད་ཆོག་ཡག་གི་དེ་འདྲའི་བསླབ་གཞི་སློབ་དེབ་གཅིག་ཡོད་དགོས་དེ་གནད་འགག་ཆེན་པོ་ཡིན་ཏེ་གཙོ་བོ་རིན་པོ་ཆེ་ཡིས་ད་དེ་འདྲ་ལ་གཟིགས་ནས་ད་གཙོ་བོ་དགོངས་གཞི་ཟེར་ན་འདྲ། གནས་སྟངས། དེ་ཟེར་ན་འདྲ་གཙོ་བོ་སྟོང་ཆ་དེ་གང་ཡག་གི་ཆེད་དུ་ད་དམིགས་ནས་རྩོམ་སྒྲིག་གནང་བ་ཅི་རེད་ཟེར་ནས་དེ་ཡང་མདོར་བསྡུས་བྱས་ནས་བལྟས་ཆེས་གཞན་པ་ཅིག་དེ་དང་ད་གོང་དུ་འདྲ་ག་ལ་གཅིག་བསྡད་སོང། འདི་སོང་ཙང་ད་དེ་ལ་དེབ་ག་ཚད་ཡོད་ཟེར་ནས་དེབ་ཏིག་མང་པོ་རེད་དཔེར་ན། ད་ང་ཚོ་དེ་ད་ད་ལྟ་དེ་རྩོམ་སྒྲིག་གནང་དེ་རིན་པོ་ཆེ་ཡི་སྐོར་ད་ལྗགས་སྒྲིག་གནང་བྱས་པའི་སློབ་དེབ་དེ་ལ། རྩ་བའི།

ལོ་བཅུ་གཅིག་ནི་ལོངས་ལོངས་སོ། ལའང། བུ་ལོ་བདུན་ཅན་གཅིག་ནི་ཡང་ལོ་བཅུ་གཅིག་ཅན་ན་དེ་རེ་ད་ཡིན་རྒྱུ། ལོ་བཅུ་དགུ་དགུ་འདྲ་དེ་འདྲའི་རྗེས་ཡིན་ས་ར་དེ་འདྲའི་བར་དུ་ཆ་ཚང་ཚར་འགྲོ་བ་ན་ལའང། ལོངས་ལོངས་སོ་ད་ལོ་བཅུ་གཅིག་གི་བསླབ་གཞི་སློབ་དེབ་གཅིག་ཆར་ལོངས་གོ་ཡོར་བ་ད། དེ་ན་ལོ་ལ་རྒན་ལགས་ཐང་ཅིག་གོང་ལ་གསུང་དུས་ཐོག་མ་ཡིན་པའི་ནི་བོད་ཡིག་གི་རྨང་གཞི་གསུང་གི་གཅིག་གིས་བོད་སྐད་ཡིག་རང་འདི

ཡི་གེ་རེ་རེ་བ་དེ་ཤེས་པའི་རྨང་གཞི་གི་སྟེང་ནས་ཡི་གེའི་སྦྱོར་སྟངས་དེ་ལྟར་དཔེར་ན་གྲངས་ཀ་ལ་གཅིག་བྱས་ན་དོ་སྣང་ཡོད་བ་རེད་སྔ་མ་ས་སྐྱ་བསོད་ནམས་རྩེ་མོ་དེ་འདྲས་ཞིག་ཡོད་བ་རེད་དཔེར་ན་བོད་ཡིག་གི་སྦྱོར་བ་ཡོངས་སུ་རྫོགས་པའི་ཡོངས་སུ་རྫོགས་པ་གྱི་སྡོམ་དེ་ཁྲི་གཅིག་དང་བརྒྱད་སྟོང་ཡས་མས་གཅིག་ཡོད་ཟེར་ནས་དེ་འདྲའི་སྡོམ་གཅིག་ཡོད་བ་རེད། དེའི་རྗེས་ནས་དཔེར་ན། ད་མདོ་སྨད་ཀྱི་མཁས་པ་ཨ་ལགས་ཚེ་བརྟན་ཞབས་དྲུང་གི་གསུང་སྟངས་བྱས་པ་ཡིན་ན། ཡང་བ་ས་སྐྱ་བསོད་ནམས་རྩེ་མོ་གྱི་སྡོམ་དེ་དང་ཨ་ལགས་ཚེ་བརྟན་ཞབས་དྲུང་གཉིས་ཀྱི་སྡོམ་དེ་ལ་ཏོག་ཙམ་མ་འདྲ་བ་ཡོད་བ་དེ་ཡིན་ན་དེ་མ་འདྲ་བའི་ཁྱད་པར་མང་པོ་མ་རེད་གང་ལྟར་ཀྱང། ནང་དོན་དངོས་སུ་དོན་ཡོད་མེད་ལ་མ་ལྟོས་པའི་བོད་ཡིག་གི་སྦྱོར་བ་དེ་བསྡོམས་པའི་ཆིག་ཁྲི་བརྒྱད་སྟོང་ཡས་མས་ད་ཡོད་བསྡད་པ་དེ་རེད་དེ་གཅིག་སྟེ། ད་ལྟ་ང་ཚོ་དེ་སྔོན་འགྲོ་གི་སློབ་དེབ་གཉིས་པ་དང་གསུམ་པའི་ནང་བོད་ཡིག་གི་སྦྱོར་བ། ད་དེ་ཆ་ཚང་འཛོམས་སོང་ན་དེ་ལ་ཧམ་པ་ནི་ཡོང་རྒྱུ་རེད་མ་གཏོགས། ད་བོད་ཡིག་གི་སྦྱོར་བ་བརྒྱ་ཆ་བརྒྱ་གཅིག་ནས་དགུ་བཅུ་ཆ་ཚང་ད་ཀུན་འཛོམས་ཡ་གཅིག་དང་དེ་འདྲའི་གི་སྟེང་ནས་སྦྱོར་ཀློག་བྱས་པ་ཡིན་ན་མ་འོངས་པ། ང་ཚོ་འདི་ལྟ་གཙོ་བོ་དགོན་པ་ཁག་གི་གཙོ་བོ་དགོན་པ་ཁག་གི་གྲྭ་པ་དང་བཙུན་མ་དེ་ཚོ་ཆེད་དུ་དམིགས་པ་ཡིན་ཏེ། ཁོ་ཚོ་སློབ་སྦྱོང་གང་བྱེད་པ་དེ་གཏིང་ཞིབ་པ་དང་སྤུས་ཚད་ལྡན་པ་ཞིག་ཡོང་དགོས་པ་གནད་འགག་ཆེན་པོ་ཡིན་ཏེ། བོད་ཡིག་གང་ཤེས་པ་དེ་རྨང་གཞི་སྐབས་དེ་ལ་དཔེ་སྒྲ། ད་ང་ཚོ་རྒྱུན་གྱི་སྒྲ་དག་གསལ་གསུམ་ཟེར་ནས་ཡོད་བསྡད་པ་ནང་བཞིན་ཡི་གེ་ག་རེ་ན་ཆ་ཚང་སྐྱེ་གནས་དང་མཐུན་པ། ཏག་ཏག་ཡོང་ཐབས་ཀྱིས་ལྷག་པར་དུ་ངས་ད་ལྟ། ངས་མཚམས་མཚམས་དུ་ཞུ་གི་ཡོད་དཔེར་ན་ང་ཚོ་འདི། ད་དགོན་པ་ཁག་གི་ད་ཇི་སྙེད་དེ་རྒྱབ་རྟེན་དང་བྱིས་པའི་རྟེན་ས་སྤོ་དགོས་པ་གནད་འགག་ཆེན་པོ་ཡིན་ཏེ། ད་ད་ལྟ་དཔེར་ན་རིན་པོ་ཆེའི་བོད་ཡིག་གི་དེབ་དང་པོ་སྦྱོར་བ། ངོ་སྤྲོད་བྱས་ཡོད་སྐབས་དེ་ལ་ཡང། དཔེར་ན་ང་ཚོ། ཀ་ཟེར་ནས་གདངས་ཡོད་པ་དེ་གདངས་ཡོད་བསྡེབས་པ་དེ་དང་དེ་ནས་གདངས་དེ་མཚོན་བྱེད་ཀྱི་རི་མོ་གཉིས། རི་མོ་དང་གདངས་གཉིས་ངོ་འཕྲོད་པ་ཙམ་མ་ཡིན་པ། དེའི་རྒྱབ་ལྗོངས་ཀྱི་ཤེས་ཡོན་དང་བཅས་པ་དཔེར་ན་དེའི་རྒྱབ་ལྗོངས་ཀྱི་ཤེས་ཡོན་ཟེར་ན། ང་ཚོ་དཔེར་ན་སྤྱིར་བཏང་བསླབ་གྲྭ་སྐད་ཅིག་དང། ཀ་ཁ་ག་ང་ཚོས་གདངས་དང་རི་མོ་གཉིས་ངོ་འཕྲོད་ཙམ་འཕྲོད་ཙམ་འགྲོ་འགྲོ་མཁན་དེ་འདྲའི་གོམས་གཤིས་ནང་གཅིག་ཆགས་འདུག་སྟེ་ཡིན་ནའང། ད་ལྟ་འདི་ལ། དེ་འདྲའི་རྐྱང་པ་མ་ཡིན་པ་དེའི་རྒྱབ་ལྗོངས་ཀྱི་ཤེས་ཡོན་ཟེར་ན་དཔེར་ན་ཀ་ཟེར་ཡས་དེ། སྐྱེ་གནས་ག་པ་ནས་འབྱུང་གི་ཡོད་མེད་དང། ཨ་ནི་བྱེད་པ་གང་དང་གང་བྱེད་ཀྱི་ཡོད་མེད་དང། ཨ་ནི་ཁོ་རང་གི་རྩོལ་བ་དྲག་ཞན་ག་འདྲ་ཡིན་མ། ཨོ་དེ་འདྲའི་གི་སྟེང་ནས་དེ། ཀ་ཁོ་རང་གི་རྒྱབ་ལྗོངས་ཀྱི་ཤེས་ཡོན་དང་ཆ་ཚང་ངོ་སྤྲོད་བྱས་ཡོང་དུས། ད་ཀ་ཁ་བསླབས་ཟིན་པའི་ཕྲུ་གུ་དེ། དགེ་རྒན་ལ་མ་བརྟེན་པར་སོ་སོ་རང་སྟོབས་ཀྱི་སྟེང་ནས། རང་གིས་ངག་ནས་འབྱིན་བཞིན་པའི་ཀ་དང་ཁ་ཡི་གེ་རེ་རེ་བའི་གདངས་དེ། སྐྱེ་གནས་དང་མཐུན་པར་ཡོང་གི་ཡོད་མེད་དང། ཨ་ནེ་བྱེད་པ་ད་གང་དང་གང་བྱེད་དགོས་པ་དེ་ཏག་ཏག་བྱེད་ཀྱི་ཡོད་མེད་དང། ཨ་ནེ་རྩོལ་བ་དྲག་པོ་དང་གང་ད་ཞན་པ་གང་ཡིན་པ་དེ་ཏག་ཏག་ཡོང་གི་ཡོད་མེད་དེ། སོ་སོ་སོ་སོའི་ངོས་ནས་ཚོད་ལྟ་བྱེད་ཐུབ་ཡ་འགྲོ་བོ་གཅིག་ཨ་དེ་འདྲའི། གཅིག་རེད་ད་དཔེར་ན་འདི་ལྟ་བུའི་བྱུང་བ་ཡིན་ན་འདི། གློ་བུར་དུ་ལྟ་བ་ཡིན་ན་དེ་སྐྱ་གནད་འགག་ནང་མཐོང་གི་ཡོད་ཀྱི་མ་རེད་ངས་འདི་གནད་འགག་ནང་ཆེན་མོ་ག་རེ་མཐོང་གི་འདུག་ཟེར་ན། ཕྱོགས་གཅིག་ནས་ཡི་གེ་སྒྲ་དག་པོ་ཡོང་བ་དང་གཉིས་པ་དེ་ཡི་གེ་སྒྲ་དག་པོ་ཡོང་བ་ཙམ་དུ་མ་ཟད། སྔོན་འགྲོ་ནས་བཟུང་སྟེ་ངོ་གདོང་གི་གནས་སྟངས་རྐྱང་པ་མ་ཡིན་པར་རྒྱབ་ལྗོངས་ཀྱི་ཤེས་ཡོན་ངོ་སྤྲོད་བྱེད་ཡག་གི་ལམ་སྲོལ་ཟེར་ན་དེའི་གོམས་གཤིས་དེ་འཇགས་ཐུབ་ཡག་ཡིན་ན། མ་འོངས་བ་ན་ཕྲུ་གུ་འདི་གནས་སྟངས་དེ་འདྲའི་སྟེང་ནས་རིམ་པས་རིམ་པས་འཚར་ལོངས་བྱུང་བ་ཡིན་ན། མ་འོངས་བ་ན་ཤེས་ཡོན་སློབ་སྦྱོང་ག་རེ་སྦྱོང་བ་ཡིན་ན་སྦྱང་བའི་སྐབས་ལ། ཚིག་ཚིག་རིས་དང་ངོ་གདོང་ཙམ་མ་ཡིན་པར། འདི་ངས་གསུང་སྟངས་ཅིག་འདུག་བ་དཔེར་ན་ཐིག་ཕྲེང་རེ་རེ་མ་ཡིན་པར་ཐིག་ཕྲེང་གི་བར་ན་ཡོད་བསྡད་པའི། ད་ངེས་ཤེས་ཀྱི་གནད་དོན་ཆ་ཚང་ལ་ཅིག་བསམ་བློ་གཏོང་ཐུབ་མཁན་དང་དེ་ལ་ཅིག་ཞིབ་འཇུག་ཟེར་ན་འདྲ་གཏིང་ཟབ་པོ་ཅིག་བསམ་བློ་གཏོང་ཐུབ་མཁན་དེ་འདྲ་ཅིག་ཡོང་ཡག་ད་ཡོང་ཡག་ཟེར་ན་འདྲ་དེ་འདྲའི་སློབ་སྦྱོང་གི་གོམས་གཤིས་ཅིག་འཇགས་ཡག་ལ་དེ་ཕན་ཐོགས་ཞུ་ཡོང་ངོ་བླངས་ལ། དེ་ནས་བཟུང་སྟེ་ད་རིམ་པས་ཏང་དང་གོང་དུ་དྲང་ལ་འདི་སོང་སོང་དེ་འདྲ་སོང་དུས་ད། དཔེར་ན་ང་གཉིས་ཞིབ་ཕྲ་འོག་ནས་ཡོང་རྒྱུ་རེད་ད་སྐུ་ད་ཐུན་མོང་དང་ཐུན་མོང་མ་ཡིན་པའི་རིག་གནས་ཆ་ཚང་གི་རྨང་གཞི་ད་ཞོ་ཐག་མ་ཐུབ་སྐད་ཡིག་གི་གནས་སྟངས་རྐྱང་པ་མ་རེད་སྐད་ཡིག་དང་ལོ་རྒྱུས་དང་རྒྱལ་རབས་དང་ཆོས་འབྱུང་དང། ནང་རིག་ལྟ་གྲུབ་དང་ཚད་མ་རིག་པ་དང་བཅས་པའི་ཆ་ཚང་གི་རྨང་གཞི་གི་ཤེས་ཡོན་གང་འཚམ་བརྟན་པོ་ཡོང་ཡག་གི

ད་ད་ལྟ་སློབ་དེབ་བློ་གསལ་མགུལ་རྒྱན་ཟེར་ཡ་དེའི་གོང་དུ་ད་ཞུ་ཡ་ནང་བཞིན་ཨོ་ད་ཆོས་བརྒྱུད་རིས་མེད་ཀྱི་དགོན་པ་ཁག་གི་གྲྭ་པ་དང་བཙུན་མ་གཞོན་པ་དེ་ཚོ་སློབ་སྦྱོང་སྤུས་ཚད་ལྡན་པ་དང་རྣམ་གྲངས་འཛོམས་པ་གཅིག་ཡོང་བའི་ཆེད་དུ་རྩོམ་སྒྲིག་གནང་བ་རེད། ད་ང་ཚོ་དེ་རེད་ཟེར་ནས་རྩོམ་སྒྲིག་གནང་བ་རེད་ཟེར་ནས་ཞུས་པ་ཙམ་མ་ཡིན་པར་ཁོ་རང་ནང་དོན་སྟེང་ནས་བྱས་ཡོང་དུས། ད་དཔེར་ན་ད་སྤྱིར་བཏང་ཁོ་རང་ཁྱད་ཆོས་ཚོ་སྤྱི་ཡོངས་ནས་ངས་ད་ལྟ་གོང་དུ་ཞུས་པ་ནང་བཞིན་སྔོན་འགྲོའི་སྐབས་དེ་ཁོ་རང་གནས་སྟངས་མ་འདྲ་བ་གཅིག་རེད། དེ་ནས་འཛིན་གྲྭ་དང་པོ་ནས་གསུམ་པ་བར་དེ་ཁོ་རང་གནས་སྟངས་མ་འདྲ་བ་གཅིག་རེད་བཞི་པ་ནས་དགུ་པ་བར་དེ་ཁོ་རང་གནས་སྟངས་མ་འདྲ་བ་གཅིག་རེད། ཡིན་ནའང་ད་ཁོས་ད་ལྟ་འདི་ལ་སྤྱི་ཡོངས་ཆ་ནས་བྱས་པ་ཡིན་ན། ད་འདི་ལ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཟེར་ན་ང་ཚོ་ད་དང་པོ་བསམ་བློ་གཏོང་དགོས་ཡག་དེ། སུའི་ཆེད་དུ་ཡིན་རེད་ཟེར་ན་ཆོས་བརྒྱུད་རིས་མེད་ཀྱི་གྲྭ་པ་དང་བཙུན་མ་གཞོན་པ་དེ་ཚོ་ཆེད་དུ་རེད། དེ་བྱས་དུས་ཆོས་བརྒྱུད་རིས་མེད་ཀྱི་གྲྭ་པ་དང་བཙུན་མ་གཞོན་པ་དེ་ཚོ་ལ་མི་སྤྱི་ཡོངས་དང་མ་འདྲ་བའི་ལས་འགན་དམིགས་བསལ་བ་ག་རེ་ཡོད་པ་རེད་ཟེར་དེ་ང་ཚོ་བྲེལ་བ་གནད་འགག་ནང་གཙོ་བོ་དེ་ཆགས་ཀྱི་ཡོད་ས་རེད། དེ་བྱས་དུས་ཁོ་རང་ཚོས་ཁོ་རང་ཚོ་ལ་མི་གཞན་དག་མི་སྤྱི་ཡོངས་དང་མ་འདྲ་བའི་ལས་འགན་དམིགས་བསལ་བ་གང་ཡོད་པ་དེ་ངས་སེམས་ཁུར་འོས་ན་གཙོ་བོ་ཁོ་ཚོས་བསྟན་པ་ལ་རབ་ཏུ་བྱུང་བའི་དགོས་དོན་གཙོ་བོ་དེ། ཤེས་སྒྲིབ་ལུས་སེམས་ཀྱི་བཏང་ནས་བསྟན་པ་དང་འགྲོ་བའི་དོན་བྱེད་པ་སྟེ། བྱེད་དགོས་པ་སྟེ། ད་ང་ཚོ་ད་ཆོས་བརྒྱུད་རིས་མེད་ཀྱི་གྲྭ་བ་དང་བཙུན་མ་སུ་ཡིན་ན་འདྲ་སོ་སོ་རང་དབང་བཏང་ནས་བསྟན་པ་དང་དགོན་པ་ལ་རབ་ཏུ་བྱུང་བའི་དགོས་དོན་གཙོ་བོ་དེ་རེད། དེ་བྱས་ཏེ་ཁོ་རང་ཚོའི་འགན་དུ་འཁྲི་བའི་ལས་འགན་དེ་མ་འོངས་པ་ན་ཁོ་སྤུས་ཚད་ལྡན་པ་དང་ཡང་དག་པ་ཞིག་སྒྲུབ་དགོས་ཡོད་ན་ཁོ་ཚོ་དེ་ནི་ནུས་པ་ལྡན་པ་བྱེད་དགོས་པ་དེ་དེ་གནད་འགག་ཆེན་པོ་རེད་ལྷག་པར་དུ་ང་ཚོ། ཤེས་ཡོན་རྐྱང་པ་མ་ཡིན་པ་རྒྱུན་གྱི་རྒྱལ་བ་རིན་པོ་ཆེས་གསུངས་བསྡད་པ་ནང་བཞིན་དེང་སང་གི་སྤྱི་ཚོགས་ཁྲོད་ནས་ཤེས་ཡོན་གྱི་རྣམ་གྲངས་དང་གོ་རྒྱ་ཚད་ལྡན་པ་དེ་འདྲའི་རང་མང་པོ་ཡོད་པ་རེད་ཡིན་ན་ཡང། མིའི་ཤེས་ཡོན་ཡར་རྒྱས་འགྲོ་བ་དང་མཉམ་དུ་བསམ་བློ་དང་ཀུན་སྤྱོད་དེ་དང་དོ་མཉམ་པ་གཅིག་ཡར་རྒྱས་འགྲོ་མ་ཐུབ་པའི་དབང་གིས་མིའི་སྦྱངས་བཞག་པའི་ཤེས་ཡོན་དེ་རང་དང་གཞན་གཉིས་ཀ་ལ་ཕན་པའི་རང་བཞིན་ཅན་དུ་ཆགས་ཀྱི་ཡོད་རེད་ཡང་ན་གནོད་པའི་རང་བཞིན་ཅན་དུ་ཆགས་ཀྱི་འདུག་ཟེར་ཡག་དེ་ང་ཚོ་དཀའ་ངལ་མང་པོ་ཡོང་གི་འདུག་བལྟས་ཀྱི་དེ་འདྲའི་མ་ཡོང་བའི་ཆེད་དུ་དགོན་པ་ཁག་ལྷག་པར་དུ་དགོན་པ་ཁག་གི་གྲྭ་བ་དང་བཙུན་མ་དེ་ཚོ་ཉི་མ་རེ་རེ་གི་ཤེས་ཡོན་སློབ་སྦྱོང་སྦྱོང་བ་དེ་ཙམ་མ་ཡིན་པར་དེ་དང་འབྲེལ་བའི་སྟེང་ནས་གཙོ་བོ་བསམ་བློ། བསམ་བློ་གི་ལྟ་བུ་གིས་བྱུང་བས་ན་གྲྭ་བ་དང་བཙུན་མ་ཁོ་རང་ཁོ་རང་རབ་ཏུ་བྱུང་བ་གཅིག་ཡིན་པ་ཡིན་དུས། ཡིན་གཅིག་མིན་གཅིག་ཁོ་ཚོ་གཞོན་དུས་ནས་བཟུང་སྟེ་བསམ་བློ་གི་གཏིང་རིམ་ལ་ཆོས་ཕྱོགས་ཀྱི་བག་ཆགས་དང་ཆོས་ཕྱོགས་ཀྱི་ཤུགས་རྐྱེན། ད་དེང་སང་གི་ཆ་བཞག་པ་ཡིན་ན་ཆོས་ཀྱི་ཤུགས་རྐྱེན་གང་ཐུབ་ཐུབ། ག་ཚོད་ཅིག་ཡག་པོ་བསྒོ་ཐུབ་པ་དེའི་ཚོད་ཀྱིས་དངོས་གནས་དྲངས་ནས་གྲྭ་བ་དང་བཙུན་མ་གཞོན་པ་དེ་དག་ན་གཞོན་དུས་ནས་བཟུང་སྟེ་ཕྱི་རྟགས་ཆ་ལུགས་བརྗེས་པ་ཙམ་མ་ཡིན་པར་ནང་བསམ་བློ་ཆོས་དང་མཐུན་པ་དང། ཨ་ནེ་ནང་བསམ་བློ་ཅི་ཙམ་ཆུ་དང་མཐུན་པ་དེའི་ཚོགས་ཀྱི་ཕྱིའི་ཀུན་སྤྱོད་དེ་ཡང་ཆུ་དང་མཐུན་པ། ང་ཚོ་སྦྱིན་ལ་ལྟ་ཤེས་ཧྲུའུ་ཅིའི་འདོད། ཀན་དགའ་འགྲན་པ་ཟེར་ནས་ཤེས་ཧྲུའུ་ཡོལ་བ་ནང་བཞིན་དངོས་གནས་དྲངས་ནས་སྐྱ་བོའི་བུ་མོ་ཅིག་ལྟ་བ་ཡིན་ན་དངོས་གནས་དྲངས་ནས་བསྟན་པ་ལ་རབ་ཏུ་བྱུང་བའི་དགེ་འདུན་པ་དང་ལྟ་ཚུལ་མ་ཟིན་ཡང་འདི་འདྲ་ལོས་ཡིན་བསམ་པ་ནོར་ཅིག། དེ་འདྲའི་ཡོང་སྒོ་ཡོད་ན། ཞིང་ཨུ་ལྷོ་ཆུང་སྤྲད་པ་ཙམ་གྱིས་རྩ་བ་ནས་ཡོང་གི་མེད་པ་དེ་དངོས་གནས་དྲངས་ནས་ང་ཚོས་ལྟ་མི་ཐོངས་ལགས་ཟེར་ནོར་ཅིག་དེ་ཅི་སྟེ་ཞིང་ཨུ་ལྷོ་ཆུང་སྤྲད་པ་དང་མཉམ་དུ་ལྷ་བྱ་དང་དེ་ཡང་དབྱིན་སྐྱིད་མི་སྐྱིད་ཆུ་ཤོག་གི་ལྷ་བྱ། དེ་ཡང་ངེས་བར་དུ་བློ་སྦྱོང་གིས་བསྐུར་ཏེ།

ཁོ་ན་གཞོན་དུས་རིང་གི་བསམ་བློ་གི་གཏིང་རིམ་ལ་ཆོས་ཕྱོགས་བག་ཆགས་དང་ཤུགས་རྐྱེན་ཤིག་ཆེན་པོ་ད་ཡོང་ཐབས་བྱེད་ཡག་དེ་སློབ་དེབ་བློ་གསར་མགུལ་རྒྱན་གྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་རེད་དེ་མ་ཡོང་བ་ཡིན་ན་དེང་སང་སྤྱི་ཚོགས་ན་གྲངས་ཀ་ལ་དོ་སྣང་ཞུ་འགུལ་ཡོད་ཀྱི་རེད་དེང་སང་དགོན་པ་ཁག་མང་པོ་གཅིག་ན་སློབ་སྦྱོང་སྤྲད་བསྡད་པ་དེ་ཡིན་ན་སློབ་སྦྱོང་སྤྲད་བསྡད་པ་དེ་གྲྭ་ཁག་དེ་ཏག་ཏག་ཅིག་བསམ་བློ་ལ་ཆོས་ཀྱི་ཤུགས་རྐྱེན་མེད་མཁན་ཅིག་དང་ཕྱིའི་ཆ་ལུགས་ཙམ་མ་གཏོགས་བསམ་བློ་དང་ཀུན་སྤྱོད་དེ་ཁྱིམ་པ་དང་གཅིག་པ་འདྲ་བའི་ཁྱིམ་པ་ནང་བཞིན་རེད་དེ་བས་ནས་ཏང

སློབ་གསོའི་ཐོག་ལ་གལ་ཆེན་པོ་གཅིག་དེ་ཀུན་སྤྱོད་ཀྱི་སློབ་གསོ་དེ་གནད་འགག་གཅིག་ཡིན་པ་ཅིག་ངོས་འཛིན་བྱེད་ཀྱི་ཡོད་རེད་བ་རྒྱལ་བ་རིན་པོ་ཆེ་ནས་ད་ག་ནང་བཞིན་གྱི་བཀའ་སློབ་དེ་འདྲ་ད་རབ་དང་རིམ་པ་ཅིག་ཕེབས་ཡོད་རེད་བ། ད་དེའི་ནང་ལོགས་ལ་དངོས་གནས། རྒན་ལགས་ཀྱིས་ངོ་སྤྲོད་གནང་དུས་ཡིན་པས་ན་སློབ་དེབ་འདི་ཆ་ཚང་པོ་ཞེ་པོ་གཅིག་གི་ཆ་གནང་གི་ཡོད་ས་རེད། བྱས་ཙང་ད་ལྟ་གསུང་དུས་ནི་འཛིན་གྲྭ་བཅུ་གཅིག་བར་གྱི་བསླབ་གཞི་ཅིག་གསུང་གི་འདུག་ང་ཏོག་ཡིན་ནའི་ལས་བསླབ་གཞིའི་གྲངས་ཚད་དེ་ཡིན་པས་ན་དེབ་གྲངས་དྲུག་ཅུ་རེ་དགུ་གསུང་དུས་ཞེ་པོ་གཅིག་གི་མང་པོ། སྤྱི་ཡོངས་ཀྱི་སློབ་གྲྭ་མང་ཆེ་ནང་ལོགས་ལ་ང་རང་ཚོ་ལྟ་བུ་བོད་པའི་སྤྱི་ཚོགས་ཀྱི་སློབ་གསོའི་ནང་ལོགས་བལྟས་པ་ཡིན་ནའི་ལས་བོད་ནང་ལོགས་ལ་ཡིན་ནའི་ལས་བོད་ཡིག་སློབ་དེབ་ལ་ཆ་བཞག་པ་ཡིན་ན་ལོ་གཅིག་ལ་སྟོད་ཆ་སྨད་ཆ་བྱས་བྱས་བྱས་ནས་ཀྱི་ལོ་རིམ་འདི་བཅུ་གཅིག་བཅུ་གཉིས་བར་ལ་ཡིན་དུས་དེབ་གྲངས་ཉི་ཤུ་རྩ་གྲངས་གཅིག་གི་བྱེད་ཀྱི་ཡོད་རེད་བ། གནང། བཙན་བྱོལ་ནང་ལོགས་ལ་ད་ག་ནང་བཞིན་གྱི་འདྲ་པོ་འདྲ་པོ་ཅིག་ཕེབས་ཀྱི་ཡོད་རེད་བྱས་ཙང་དེ་ཡིན་དུས་ད་ལྟའི་དེ་རང་གི་ཐོག་ནས་བརྒྱུད་བི་ན་ཞུ་ཅིག་ཕོན་ཆེན་པོ་ཡ། ལོ་རིམ་གྱི་སོ་སོའི་དབྱེ་བ་གི་ཐོག་ནས་ནང་དོན་ལ་དམིགས་ཚད་མ་འདྲ་བའི་ཁྱད་ཆོས་ག་རེ་ག་རེ་ཡོད་ན་སློབ་དེབ་ཆ་ཚང་ཅིག་སྦྱང་གནང་པའི་མཚམས་དེ་ཡིན་པ་ཡིན་ན་གནས་ཚད་དེ་འཛིན་གྲྭ་བཅུ་གཅིག་བར་ལ་ཡིན་པ་ཡིན་ན་གནས་ཚད་དེ་མཐོ་རིམ་སློབ་གྲྭའི་གནས་ཚད་ལ་ཆགས་གི་ཡོད་ན་དེ་རིན་པོ་ཆེ་གི་དགོངས་བཞེད་གནང་ཡ་གནས་ཚད་དམིགས་གནང་ཡ་དེ་ག་ག་ཚོད་ཅིག་ལ་དམིགས་གནང་ཡོད་ན།

ངེས་བས་ནི་གཏང་རག་ཅིག་རེད་དེ་ནས་ཁོ་ཚོ་རིགས་ཤེས་ཡོན་ཚེ་ཡུལ་མཐོ་བ་ཡོད་དགོས་པ་ཡིན་ན་བསླབ་གཞི་གི་སློབ་དེབ་དེ་ཁོ་ཚོ་རིགས་སྤུས་ཚད་མཐོ་བ་མེད་ན་སྐད་ཡིག་དང་དེ་ཚོའི་ཤེས་ཡོན་གནས་ཚད་དེ་ཁོ་ཚོ་རིགས་མཐོ་བ་ཡོང་ཐབས་ནང་མེད་པ་ཡིན་དུས། ཡང་ན་གཏིང་མི་ཟབ་པ་དེ་འདྲས་གཏང་ནས་དབུལ་བ་ཡིན་དུས་སློབ་དེབ་ཀྱི་གྲངས་དང་དེ་ནས་སྤུས་ཚད་དང་ཚད་གཞི་དུ་བྱས་པའི་ཆ་ཚང་དེ་ཡིག་ཟི་མ་འདྲ་བ་ཅིག་རང་བཞིན་གྱི་ཆ་དེ་བས་ནས་གཏང་རག་ཅིག་དེ་ཡིན་ས་རེད་དེ་བྱས་ཏེ། ད་ད་ལྟ་གཞན་པ་གཅིག་དང་རང་དབང་ལ་སོགས་པ་དེ་ནས་འདི་ལ་ལོ་རིམ་བཅུ་གཅིག་རེད་དཔེར་ན་སྔོན་འགྲོ་གི་ལོ་གཉིས་དང། དེ་ནས་འཛིན་གྲྭ་དང་པོ་ནས་དགུ་པ་བར་བྱས་ཡོང་དུས་ལོ་རིམ་བཅུ་གཅིག་རེད་དེ་ནས་རྩ་བའི་ད་ལོ་རིམ་བཅུ་གཅིག་རེད་དེ་བྱས་དུས་ད་ཁོའི་དམིགས་ཚད་ལ་བྱས་ཡོང་དུས་ད་དཔེར་ན་ད་རིན་པོ་ཆེ་ཐན་དང་དགོན་པ་ཞིག་དང་དེ་ལས་མདོ་བ་དཔེར་ན་སྔོན་འགྲོ་གི་སློབ་དེབ་སྐབས་དེ་ལ་ཡི་གེ་སྦྱོར་ཀློག་སྔོན་འགྲོ་སློབ་དེབ་དང་པོའི་སྐབས་དེ་ལ་གཙོ་བོ་ཡི་གེ་རེ་རེ་བ་དང། གཉིས་པ་དང་གསུམ་པའི་སྐབས་དག་ལ་གཙོ་བོ་ཡི་གེ་སྦྱོར་སྟངས་ཀྱི་རིམ་པ་དེ་དང། དེ་ནས་སྔོན་འགྲོ་སློབ་དེབ་བཞི་པའི་སྐབས་དེ་ལ་ཡི་གེ། ཀློག་ཤེས་པའི་རྨང་གཞི་གི་སྟེང་ནས། བརྡ་སྤྲོད་གི་གཞུང་དང་མཐུན་པའི་སྟེང་ནས། བོད་སྐད་བཤད་ཤེས་པ་དང་བོད་སྐད་བཤད་ཤེས་པ་ཙམ་དུ་མ་ཟད་ཁ་ནས་བཤད་པའི་བོད་སྐད་དེ་ལག་པ་གིས་ཕྲེང་བས་འབྲི་སྟངས་ཅིག་བཤད་ཤེས་པ་དང་འབྲི་ཤེས་པའི་གནས་སྟངས་དེའི་སྟེང་ནས། གཞན་གྱིས། ཚུར་བཤད་བསྡད་པ་དེ་ཇི་མ་ཇི་བཞིན་ཉན་ཐུབ་མཁན་ཅིག་དང། ཨ་ནི་ཉན་ནས་གོ་མཁན་ཅིག། ད་དེ་ནང་བཞིན་དེབ་ཡང་ཀློག་ཐུབ་མཁན་འགྲོ་གཅིག། ད་ཡིན་དེ་ལ་གོ། རྨང་གཞི་གི་ཅིག། སྐད་བརྡ་གི་རྨང་གཞི་གང་ཚང་མ་ཡིད་ལྟ་ཞོག་ཐབས་རང་གཅིག་བྱས་ཡོད་པ་རེད་ལྷག་པར་དུ་ངས་ད་ལྟ་གོང་དུ་ཞུས་པ་ནང་བཞིན། ད་ཆུ་རྗེ་རིས་མེད་ཀྱི་བྲག་དཀར་དང་རྫི་མ་མཚོ་ཆེན་དུ་མོ་པ་ཡིན་ཏེ། སྔོན་འབྲུག་སྐམ་ལིང་བཟུང་སྟེ་ཆུ་ཤུགས་ཀྱི་ཐ་སྙད་དང། ད་ཆུ་ཤུགས་ཀྱི་རི་མོ་དེ་གང་མང་མང་བྱས། ངས་ཐོག་མ་མ་ཡིན་པར་ཅི་ག་རུ་མཐོང་ཟིན་པས་ན་ད་ལྷོ་སྟོད་ལྷོ་ཁ་ཅན་ལྟ་བུར་འཚམས་པ་ཡིན་ན་ཁོ་རང་ཆེད་དུ་མི་བསད་དེ་ཆུ་རྗེ་རིས་མེད་ཀྱི་བྲག་དཀར་དང་རྫི་མ་མཚོ་ཆེན་དུ་མོ་ཆེད་དུ་མོ་ནས་བཟོ་བ་ཡིན་ཏེ། སྔོན་འབྲུག་ནས་བཟུང་སྟེ་ཐ་སྙད་རེ་རེ་བ་ནས་བཟུང་སྟེ་གང་ལྟར་ཀྱང་ཁོ་ཚོའི་ངེས་ཤེས་ཀྱི་ལྷོ་སྦྱོང་དང་འབྲེལ་བ་ཡོད་བསྡད་པ་ཅིག་གང་ཅིག་ག་བ་ཡིན་ན་ཡང་དཔེར་ན། དེ་ལ་རྒྱང་ངེས་ཀྱི་བོད་ཀྱི་དེའི་བསམ་བློ་དེ་ཆུ་ཤུགས་ལ་ཅིག་བསྒྱུར་ཐུབ་ཡ།

ཡང་ངོ་སྤྲོད་བྱེད་ཀྱི་ཡོད་རེད་དེ་དང་འབྲེལ་བའི་སྟེང་ནས་ཚིག་ཡང། ད་གང་འཚམས་ཅིག་ད་ངོ་སྤྲོད་ཟེར་ན་དེ་གང་ཅིའི་འགྲོ་གི་ཡོད་རེད། འདི་གསུངས་དུས་ག་ནས་ད་ལྟ་འདི་སློབ་དེབ་འདི་སྐད་ཡིག་དང་རིག་གཞུང་གི་ད་སློབ་གསོ་གཅིག་པུ་མ་ཡིན་པ་འདི་ནང་ལོགས་ལ་ཡིན་པ་ཡིན་ན་ཚན་རིག་དང་ཨང་རྩིས་དང་རྒྱུན་དུ་སློབ་གྲྭའི་ནང་ལོགས་ལ་བསླབ་གནང་ཡག་གི་སློབ་ཚན་ཁ་ཤས་མཉམ་དུ་ལ་བོད་ཡིག་གི་ཐོག་ནས་བཀོད་གནང་པ་ཅིག་ཆགས་ཀྱི་ཡོད་ས་རེད་པ།
ཡོད་རེད། ལགས། ད་ལྟ་དེ་ལྟར་ཚན་རིག་དང་ཨང་རྩིས་ཟེར་ཡ་དེ་ཧ་ཅང་གི་གཏིང་ཟབ་པོ་དེ་འདྲས་མ་རེད་ད་གཙོ་བོ་རྨང་གཞི་གི་ད་འཛིན་གྲྭ་དང་པོ་དང་གཉིས་པ་གསུམ་པའི་སྐབས་དེ་ལ་རྨང་གཞི་གི་ཤེས་ཡོན་གང་ཐུབ་ཐུབ་ངོ་སྤྲོད་བྱས། ད་ཁོའི་ད་རྒྱུན་དུ་རྒྱལ་བ་རིན་པོ་ཆེས་གསུངས་བསྡད་པ་ནང་བཞིན་གི་ད་དགོན་པ་ཁག་ནང་ཡོད་བསྡད་པའི་ད་གྲྭ་བ་དང་བཙུན་མ་གཞོན་པ་དེ་ཚོ་ཡང་ཤེས་ཡོན་འདབ་གཤོག་གཉིས་ལྡན་ཅིག་ཡོང་ཐབས་བྱེད་དགོས་ཀྱི་འདུག་ཟེར་ནས་སྔ་མོ་ནས་བཟུང་ནས་གསུངས་བསྡད་པས་དེའི་བཀའ་སློབ་དགོངས་དོན་དང་མཐུན་པའི་སྟེང་ནས་ད་དགོན་སྡེ་ཁག་གི་གྲྭ་བ་དང་བཙུན་མ་གཞོན་པ་དེ་ཚོ་མ་འོངས་པ་ན་ཤེས་ཡོན་འདབ་གཤོག་གཉིས་ལྡན་གྱི་ཡོང་ཐབས། ད་གང་ལྟར་ཀྱང་ད་ལྟ་དེ་ད་དུང་རོ་དེའི་བ་ཡིན་ན་དཔེར་ན་འཛིན་གྲྭ་དང་པོ་ནས་གསུམ་པ་བར་དུ་ད་ཤེས་ཡོན་གནས་ཚད་དེ་ཤེས་པ་ཡིན་ན་འཛིན་གྲྭ་གསུམ་པ་ཐོན་པའི་སློབ་གཉེར་བ་ཞིག་ཡིན་པ་ཡིན་ན་བོད་ཀྱི་ཐུན་མོང་དང་ཐུན་མོང་མ་ཡིན་པའི་རིག་གཞུང་ཆ་ཚང་གི་རྨང་གཞི་གི་ཤེས་ཡོན་གང་འཚམ་བརྟན་པོ་ཡོད་ངེས་གཅིག་དེ་ཡང་བཤད་ན་བཤད་ཐུབ་ངེས་དང་འབྲི་ན་འབྲི་ཐུབ་ངེས་དེ་གནས་སྟངས་དང་བགྲོ་གླེང་དང་བྱེད་སྟངས་བསམ་བློ་གཏོང་དགོས་ཡོད་ན་གཏོང་ཐུབ་ངེས་ཅིག་མདོར་ན་ང་ཚོ་རྒྱུན་ད་བོད་པ་རང་ངག་རྒྱུན་ལ་བཤད་རྒྱུ་ཡོད་པ་ནང་བཞིན་མཁས་པའི་བྱ་བ་གསུམ་དེ་འཆད་པ་དང་རྩོད་པ་དང་རྩོམ་པ་གསུམ་ཀ་གི་རྨང་གཞི་ཤེས་ཡོན་གང་འཚམ་ཡོད་ངེས་གཅིག། འོ་དེ་འདྲས་ཀྱི་བྱ་ཡ་དང་ལྷག་པར་དུ་དེ་དང་མཉམ་པའི་ངས་གོང་དུ་ཞུས་པ་ནང་བཞིན་གྱི་བོད་རང་གི་སྲོལ་རྒྱུན་གྱི་ཤེས་བྱ་ཙམ་མ་ཡིན་པར་དེ་དང་འབྲེལ་བའི་སྟེང་ནས་དེང་རབས་ཀྱི་ཤེས་བྱ་རྨང་གཞི་ཡང་དེ་དང་མཉམ་དུ་གང་འཚམ་ཡོང་ངེས་གཅིག་དང་ལྷག་པར་དུ། ད་ཆོས་བརྒྱུད་རིས་མེད་ཀྱི་དགོན་སྡེ་ཁག་གི་གྲྭ་བ་དང་བཙུན་མ་ཚོ་ཆེད་དུ་དམིགས་པ་རེད་ཟེར་ནས་གོ་རྩ་དོན་དེ་ཡིན་པ་ཡིན་ཏེ་ཁོ་ཚོའི་བསམ་བློ་དེ་དང་མཐུན་པའི་སྟེང་ནས་གཙོ་བོ་ཆོས་ཕྱོགས་ཀྱི་བསླབ་བྱ་སྔོན་བྱོན་མཁས་གྲུབ་ཀྱི་སྐྱེས་བུའི་ཆོས་བརྒྱུད་རིས་མེད་ཀྱི་མཁས་གྲུབ་ཀྱི་སྐྱེས་བུ་ཚད་ལྡན་དེ་ཚོས་གསུངས་ནས་ད་ཆོས་དང་མཐུན་པའི་བསླབ་བྱ་མང་པོ་ཞིག་དེའི་སྟེང་ནས་གཙོ་བོ་ཀྱི་ཤེས་བྱ་སྲོལ་རྒྱུན་དང་དེང་རབས་ཀྱི་ཤེས་བྱ་ཡོད་པ་ཙམ་དུ་མ་ཟད། ཤེས་ཡོན་དང་མཉམ་དུ་བསམ་བློ་དང་ཀུན་སྤྱོད་ཚད་དང་ལྡན་པ་དང། དེ་ནས་ཆོས་དང་མཐུན་པ་དང། དེ་ནས་ཆོས་ཀྱི་བག་ཆགས་དང་ལྡན་མཁན། དེ་འདྲ་ཞིག་ཡོང་ཡ་ལ་དམིགས་བསལ་གྱི་འབད་བརྩོན་བྱེད་ཀྱི་ཡོད་དེ། ད་ཅིག་ཤེས་ཡོན་དང་བསམ་བློ་དང་ཀུན་སྤྱོད་གང་གི་སྟེང་ནས་གཞིགས་པ་ཡིན་ན་ཡང། གང་ལ་གང་འཚམ་གྱིས་ད་ང་ཚོ་མི་སྡེའི་ཐོག་ན། རྐང་པ་ས་བརྟན་པོ་ཞིག་འཛུགས་ཐུབ་ངེས་གཅིག་དང། ཨ་ནི་རྐང་པ་ས་བརྟན་པོ་བཙུགས་ཐུབ་པའི་སྟེང་ནས་གང་ལ་གང་འཚམ་གྱིས་གཞན་དོན་གྱི་བྱ་བ་བྱེད་ངེས་དང།

ད་འཆད་པ་དང་རྩོད་པ་གསུམ་ཀ་བྱེད་ཐུབ་ངེས་ཅིག། དེའི་སྟེང་ནས་བོད་ཀྱི་ཆོས་དང་རིག་གཞུང་གི་རྒྱུན་འཛིན་དང་དར་སྤེལ་གྱི་བྱ་བ་དེ་ཡང་ད་གོང་དུ་ཞུས་པ་ནང་བཞིན་གྱི་མཁས་པའི་བྱ་བ་གསུམ་གྱི་སྟེང་ནས་དེ་བྱེད་ཐུབ་ངེས་ནོ་གཅིག་དེ་ཡོད་ན་དང་ལྷག་པར་ད་གོང་དུ་ཞུས་པ་ནང་བཞིན་གྱི་ནང་ཆོས་ཀྱི་རྨང་གཞི་གྱི་ཤེས་ཡོན་གང་འཚམ་བརྟན་པོ་དང་གཞུང་ཆེན་པོ་ངེས་ཅན་སློབ་སྦྱོང་བྱས་ཡོང་སྐབས་ལ་དཔེ་ས་ཆོས་ཆེན་པོ་གི་སྟེང་ནས་ད་མདོ་རྒྱུད་ཀྱི་གཞུང་ལུགས་གང་འདྲ་ཡིན་ན་ཡང་ལས་སླ་པོ་དང་གོ་བརྡ་བདེ་བླག་ངང་ནས་ཤེས་ཐུབ་ཡ་གྱི་རྨང་གཞི་གྱི་ད་གནས་སྟངས་ནང་བརྟན་པོ་ཡོང་ཡ། ཨོ་དེ་འགྲོགས་ཀྱིས་གནང་འདུག་དམིགས་ཚད་མདོར་བསྡུས་ནས་ཞུས་ན་དེ་རེད་ལགས།
ཨོ་ལགས་སོ་ལགས་སོ། བྱས་ཙང་ད། ད་ལྟ་ཅིག་སློབ་ཁྲིད་བྱེད་ཕྱོགས་ཀྱི་ཐོག་ནས་ཞུས་པ་ཡིན་ན་ལགས་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོག་གི་སློབ་གྲྭའི་ནང་ལོག་ལ་འགྱུར་བ་ཆེན་པོ་ཞེ་དྲག་ཅིག་གི་ཕྱིན་ཡོད་རེད་ལ། སྲོལ་རྒྱུན་དང་དེང་དུས་ཟུང་འབྲེལ་གྱི་ཐོག་ནས་སློབ་ཁྲིད་གནང་མཁན་དང་སློབ་མ་གཙོ་བོར་བཟུང་བའི་ཐོག་ནས་སློབ་ཁྲིད་བྱེད་ཡག་འདི་ད་གལ་ཆེན་པོ་ཞེ་དྲག་ཅིག་ལ་རྩིས་གནང་གི་ཡོད་རེད་བྱས་ཙང་ད་ལྟ་སློབ་དེབ་བློ་གསལ་མགུལ་རྒྱན་གྱི་ནང་དོན་དང་མར་བསླབ་གནང་ཡག་གི་རིམ་པའི་ཐོག་ནས་རྩལ་གཙོ་བོ་འདི་བཏོན་གནང་ཡག་འདི་ག་འདྲས་ར་ཅིག་གནང་ཡོད་ན་ད་ཤེས་རིག་ལས་ཁུངས་ཀྱི་བཏོན་གནང་པའི་སློབ་དེབ་དང་དེ་མིན་གྱི་ད་ཡང་སློབ་གྲྭ་ཁག་སོ་སོ་སོའི་ངོས་ནས་ཡང་སློབ་མ་རང་ལ་དམིགས་གནང་པའི་ཐོག་ནས་སློབ་དེབ་འདི་བཏོན་གནང་ཡོད་རེད་འདི་གའི་དང་མ་འདྲ་བའི་ཁྱད་ཆོས་ར་ག་རེ་ཡོད་ན་ད་འདི་ནང་ལོག་ནས་བློ་གསལ་མགུལ་རྒྱན་འདི་བསླབ་གནང་མཁན་གྱི་དགེ་རྒན་དེ་ལ་གནད་འགག་ཅིག་ར་གཅིག་གི་ཆགས་གནང་གི་ཡོད་རོ་ཨ། དགེ་རྒན་ཚོ་ལ་ཡང་ཟབ་སྦྱོང་ར་ག་འདྲས་གནང་ཡོད་ན། ལགས་རེད་ལགས་རེད། ཨ། གྲགས་ལ་དེ་གྲགས་རང་གནད་འགག་ཅན་ཞིག་འདུག་ཨ་ད་དཔེར་ན་ད་ལྟ་ཀུན་ཏུ་གྲགས་ལགས་གསུངས་པ་ནང་བཞིན་གྱི་གཅིག་དེ། ད་སློབ་དེབ་བློ་གསལ་མགུལ་རྒྱན་དེའི་རྩལ་དུ་བཏོན་པའི་ཁྱད་ཆོས་གཙོ་བོ་གང་ཡིན་ཟེར་དེ་རེད་ཁོའི་རྩལ་དུ་བཏོན་པའི་ཁྱད་ཆོས་གཙོ་བོ་དེ། སྤྱིར་བཏང་ང་ཚོ་ད་དགོངས་པ་གང་ཡོད་ངེས་ད་ངས་ད་ལྟ་གོང་དུ་ཞུ་ཡོང་ན་ངས་ད་སྐད་ཆ་དེ་བསྐྱར་ལྡབ་བྱ་འགྲོ་གི་འདུག་དེ་ངས་རྩ་སྟོང་རོགས་ཟེར་ན་དེ་ཅིའི་ནང་ཡག་པོ་འདུག་དཔེར་ན་ད་ལྟ་འདི་ད་སློབ་དེབ་བློ་གསལ་མགུལ་རྒྱན་དེ་ཆོས་བརྒྱུད་རིས་མེད་ཀྱི་དགོན་པ་ཁག་གི་གྲྭ་པ་དང་བཙུན་མ་ཚོའི་ཆེད་དུ་རྩོམ་སྒྲིག་གནང་བ་ཡིན་པ་ཡིན་དུས་གཙོ་བོ་ཁོ་རང་རྩལ་དུ་བཏོན་ཡ་དེ། ཆོས་བརྒྱུད་རིས་མེད་ཀྱི་དགོན་པ་ཁག་གི་གྲྭ་པ་དང་བཙུན་མ་གཞོན་པ་དེ་ཚོ་ཁོ་ཚོས་ཐུན་མོང་མ་ཡིན་པའི་ལས་འགན་དེ་སྒྲུབ་ཐུབ་ངེས་ཀྱི་ནུས་པ་ལྡན་པ་དང་སྤོབས་པ་ལྡན་པ་དང་ལྷག་བསམ་ལྡན་པ་ཞིག་ད་ཡོང་བ་ལ་དམིགས་ནས་གཙོ་བོ་གཞན་དབུ་བཏང་ནས་དེ་ནི་བསམ་བློའི་བསླབ་བྱ་དང་དེ་ནི་ཀུན་སྤྱོད་ཀྱི་བསླབ་བྱ་གི་སྟེང་ནས་ད་ཆེད་དུ་དམིགས་བསལ་གྱི་གྲྭ་པ་དང་བཙུན་མ་དེ་ཚོ་ཁོ་ཚོའི་འགན་དུ་འཁྲི་བའི་ལས་དོན་དེ་སྒྲུབ་ཐུབ་ངེས་ཅིག་ད་ཡོང་ཡ་ལ་ད་དཔེར་ན་ང་ཚོ་དེ་སྐོར་གྱི་འཆར་ནུ་ག་རེ་ག་རེ་བཀྲི་དགོས་འདུག་ཟེར་དེ་ངོ་ནས་དྲངས་ནས་རྩལ་དུ་བཏོན་ཡོང་ན་མགོ་ནས་འཇིགས་རེ་བཟང་སྟེ་དཔེར་ན། ཁོ་བརྡ་སྤྲོད་ཀྱི་སྟེང་ནས་ཡིན་ན་འདྲ་དཔེར་ན་བརྡ་སྤྲོད་སྟེང་ནས་རེད་ད་བརྡ་སྤྲོད་སྟེང་ནས་ཡིན་ན་འདྲ་དེ་ནས་རྩོམ་རིག་གི་སྟེང་ནས་ཡིན་ན་འདྲ་དེ་ནས་རྒྱལ་རབས་ལོ་རྒྱུས་སྟེང་ནས་ཡིན་ན་འདྲ་དེ་ནས་ཆོས་འབྱུང་གི་སྟེང་ནས། ལྷག་པར་དུ་ནང་པའི་ལྟ་གྲུབ་དང་དེ་ནས་ཚད་མ་རིག་པའི་གཞུང་ལུགས་དེ་ཚོའི་སྟེང་ནས་ཡིན་ན་འདྲ་དེ་ཚོའི་ཞབས་ཞུ་གི་ཚུལ་དུ། ད་དཔེར་ན་ང་ཚོ་ད་བསྟན་པ་དང་བསྟན་འཛིན་ཟེར་བ་འདི་དཔེར་ན། མིག་ལྟོས་ཀྱི་མི་སྣ་མང་པོ་ཞིག་ངོ་སྤྲོད་བྱེད་དགོས་པ་དང། དེ་བཞིན་མི་མིག་ལྟོས་ཀྱི་མི་སྣ་ཚད་ལྡན་ངོ་སྤྲོད་ད་ཡོང་ཡག་གི་ཆེད་དུ་སྔོན་བྱུང་གི་ད་ཆོས་བརྒྱུད་རིས་མེད་ཀྱི་མཁས་གྲུབ་ཀྱི་སྐྱེས་བུ་ཚད་ལྡན་དེ་ཚོ་ད་ངོ་སྤྲོད་བྱེད་ཡག་གིས་མཚོན་པས། འོ་དེ་ཅི། ད་ཁོ་རང་རྩལ་དུ་བཏོན་པའི་ཁྱད་ཆོས་སྣ་མང་པོ་ཡོད་པ་རེད་ད་གཙོ་བོ་དེ་ཅིག་བྱས། དེ་ནས་གཞན་པ་གཅིག་དེ་གོང་དུ་བྲག་ཁ་ལ་སོང་བའི་གནད་འགག་ནང་གཅིག་དེ་རེད་དཔེར་ན་ཤེས་རིག་ལས་ཁུངས་ཀྱིས་མཚོན་པས་ད་གཞན་དག་ང་ཚོ་ད་ནང་གི་ཁོང་ལས་ཤོས་ཡོད་དཔེར་ན་ང་ཚོ། བོད་གཞུང་ཤེས་རིག་ལས་ཁུངས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་རེ་གཉིས་ནས་བཟུང་སྟེ་ད་སློབ་དེབ་མང་པོ་བཏོན་ཡོད་པ་རེད་ལ་སློབ་དེབ་དེ་ཚོ་ལ་ཡང་སྐབས་སྐབས་ཀྱི་དེའི་དགོས་མཁོ་དང་བསྟུན་པའི་སྟེང་ནས་འགྱུར་བ་མང་པོ་བཏང་ཡོད་པ་རེད་ད་ང་ཚོ་ཤེས་རིག་ལས་ཁུངས་རྐྱང་པ་མ་ཡིན་པ་དཔེར་ན་ད་ལ་དྭགས་ཕྱོགས་ནས་སློབ་དེབ་གཅིག་བཏོན་ད་སྔ་མོ་བཏོན་ཡོད་པ་རེད། དེ་ནང་བཞིན་དེ་བཞིན་མོན་རྟ་དབང་ཕྱོགས་ནས་ཡང་སློབ་དེབ་གཅིག་འདོན་གྱི་ཡོད་པ་རེད། དེ་བཞིན་འབྲས་ལྗོངས་ཕྱོགས་ནས་ཡང་དེ་འདྲའི་ང་ཚོ་བོད་སྐད་དེ་ཡིག་གཞན་ཟེར་ན་དེ་དང་མཐུན་པའི་སྟེང་ནས་གཅིག་འདོན་གྱི་ཡོད་པ་རེད། དེ་ནང་བཞིན་ད་བལ་ཡུལ་ཕྱོགས་ནས་ཡིན་ན་ཡང་བལ་ཡུལ་གྱི་ནང་པ་མཐུན་ཚོགས་ངོས་ནས་ཡང་སློབ་དེབ་དེ་འདྲ་ཞིག་འདོན་གྱི་ཡོད་རེད། ད་བོད་ནང་ནས་ཡིན་ན་ཡང་སློབ་དེབ་དེ་འདྲ་ཡོད་གང་ལྟར་ཀྱང། ངས་ད་ལྟ་གོང་དུ་ཞུས་པ་ནང་བཞིན་གྱི་སློབ་དེབ་དེ་འདྲའི་མ་འདྲ་བ་མང་པོ་རེད། ཡིན་ནའང་ངས་ག་དུས་ནས་ག་ཚོད་བསམ་གྱི་འདུག་ཟེར་ན། དཔེར་ན་སློབ་དེབ་ཡོད་པ་ཙམ་མ་ཡིན་པར། དེ་སྡང་ཤག་གི་སློབ་དེབ་དེ། ད་དཔེར་ན་ང་ཚོ་དཔེ་མཚོན་ན་དེ་ནང་གྲགས་ཆེ་བའི་གཅིག་དེ་བོད་གཞུང་གི་ཤེས་རིག་ལས་ཁུངས་ནས་བཏོན་པའི་སློབ་དེབ་ལྟ་བུ་ཡིན་ན། ཁོ་རང་ཁོ་རང་ལ་དགེ་མཚན་མང་པོ་ཡོད་པ་རེད་ཁོ་རང་ཁོ་རང་ལ་ཁྱད་ཆོས་མང་པོ་ཡོད་པ་རེད་དེ་ཡིན་ན་ཡང་གཙོ་བོ། སུའི་ཆེད་དུ་དམིགས་པ་དེ་ཡང་ང་ཚོས་ངོས་འཛིན་དགོས་བ་ཞིག། དཔེར་ན་ཤེས་རིག་ལས་ཁུངས་ཀྱིས་བཏོན་པའི་སློབ་དེབ་ལྟ་བུ་ཡིན་ན་གཙོ་བོ་ང་ཚོ་བཙན་བྱོལ་དུ་ད་མང་ཚོགས་སྤྱི་ཡོངས་གཞོན་སྐྱེས་ཟེར་ན་གཞོན་སྐྱེས་མང་ཚོགས་སྤྱི་ཡོངས་ཀྱི་ཆེད་དུ་དམིགས་པ་གཅིག་རེད་མ་གཏོགས་ཤེས་རིག་ལས་ཁུངས་ཀྱི་སློབ་དེབ་དེ་དམིགས་བསལ་གྱི་ཆོས་བརྒྱུད་རིས་མེད་ཀྱི་དགོན་པ་ཁག་གི་ཆེད་དུ་དམིགས་ནས་བཟོས་པ་དེ་འདྲ་མ་རེད་དེ་བྱས་ཏེ། ཁོ་རང་གང་གི་ཆེད་དུ་དམིགས་པ་ཡིན་པས་དེས་མི་དེ་ག་འདྲ་ཞིག་བཟོ་དགོས་ཀྱི་མེད་ཟེར་ན་དེས་མི་དེའི་མ་འོངས་པའི་མི་ཚེ་གི་མདུན་ལམ་ཟེར་ན་ད་དེ་དང་གོ་མཐུན་པ་ཅིག་ཡོང་ཐབས་ཅིག་ཡོད་རེད་མ་གཏོགས། ཡང་བ་དེ་མ་རེད་ད་གཞན་དག་ལྟར་ན་ང་ཚོ་ལྟ་བྱེད་དཔེར་ན་སློབ་དེབ་བློ་གསལ་མགུལ་རྒྱན་ལྟ་བུ་ཡིན་ན་ལོ་མང་ཚོགས་སྤྱི་ཡོངས། སྤྱི་དང་ད་བོད་པའི་ཆོས་དང་རིག་གཞུང་ལ་དོ་སྣང་ཡོད་མཁན་སུ་ཡིན་ན་སྦྱངས་ན་མ་འགྲིག་པ་དེ་འདྲ་ད་ཡོད་པ་མ་རེད་དེ་ཡིན་ན་ཆེད་དུ་དམིགས་ས་དེ་གཙོ་བོ་ཆོས་བརྒྱུད་རིས་མེད་ཀྱི་གྲྭ་པ་དང་བཙུན་མ་ཚོའི་ཆེད་དུ་དམིགས་པ་ཡིན་དུས་ད་ལྟ་དཔེར་ན་ཤེས་རིག་ལས་ཁུངས་ཀྱིས་བཏོན་པའི་སློབ་དེབ་དང་དེ་ནས་སློབ་དེབ་བློ་གསལ་མགུལ་རྒྱན་གཉིས་བསྡུར་བ་ཡིན་ན་ཁོ་གཉིས་དམིགས་ཡུལ་མ་འདྲ་བ་ནང་བཞིན་རྩལ་དུ་བཏོན་པའི་ཁྱད་ཆོས་མ་འདྲ་བ་དང། དེ་ནས་ནང་དོན་བཞག་སྟངས་མ་འདྲ་བ་དང་དེ་ནས་ལྟ་ན་བསླབ་བྱ་བཞག་སྟངས་མ་འདྲ་བ་དང་དཔེར་ན་སྒྲུང་བུ་གཅིག་ཡིན་ན་སྒྲུང་དེ་བེད་སྤྱོད་སྟངས་དང་མ་འདྲ་བ། ཁོ་གཉིས་ལ་ཅིག་ད་ལྟ་གོང་དུ་ཞུས་པ་ནང་བཞིན་དམིགས་ཡུལ་མ་འདྲ་བ་ནང་བཞིན་ཁོ་གཉིས་ལ་ཡང་ཐ་སྙད་མ་འདྲ་བ་དང། དེ་ནས་རྩ་སྟངས་མ་འདྲ་བ་དང་དེ་ནས་སྒྲུབ་ཕྱོགས་མ་འདྲ་བའི་མཚོན་པའི་དཔེ་དེ་མ་འདྲ་བའི་ཁྱད་ཆོས་དཔེ་མང་པོ་འདུག་དེ་དངོས་གནས་ད་ཡོད་བ་དེ་ངོ་ཚ་དོག་པོ་རེད་ཡིན་ན་ཡང། དེ་འདྲའི་ཁྱད་ཆོས་མ་འདྲ་བའི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་གཅིག་ཡག་རེད་གཅིག་བདུད་བ་རེད་ཟེར་ན་ཤི་ན་རང་དགོན་པ་རང་ལ་དེ་འདྲའི་ག་བ་ཡིན་ན་རྩ་བ་ནས་བཤད་ཀྱི་མེད་མ་གཏོགས། ད་རྩ་བའི་ཁོ་གཉིས་ལ་ད་ལྟ་གོང་ནས་ཞུས་པ་ནང་བཞིན་དམིགས་ཡུལ་མ་འདྲ་བའི་ནང་བཞིན་གྱི་ནང་དོན་མ་འདྲ་བ་དང་དེ་ནས་བཤད་ཐབས་མ་འདྲ་བ་དང་དེ་ནས་གོ་ཐ་སྙད་མ་འདྲ་བ་དང་མང་པོ་གཅིག་གི་རང་བཞིན་མ་འདྲ་བ་ཆགས་བསྡད་པ་གཅིག་རེད། གཞན་པ་གཅིག་དེ་ད་ལྟ་རང་དབང་ལ་གནད་འགག་ཆེ་གཅིག་འདི་གསུངས་སོང་དཔེར་ན་ད་དེ་འདྲའི་སློབ་སྟོན་ཡིན་དུས་ཁོ་རང་སློབ་ཁྲིད་བྱེད་མཁན་དགེ་རྒན་དེ་ཚོ་ཡང་རང་བཞིན་གྱི་གནད་འགག་ཆགས་བསྡད་ཡོད་རེད་དེ་ཚོ་ཡང་གཅིག་ག་འདྲ་ག་འདྲ་གསུངས་ཡོད་དེ་དེ་ངོ་རང་དངོས་གནས་དྲང་གནས་བདེན་པ་རེད་གནད་འགག་ཆེན་པོ་གཅིག་རེད་ལྷག་པར་དུ་ང་ཚོ་ཆོས་བརྒྱུད་རིས་མེད་ཀྱི་དགོན་པ་ཁག་གི་གནས་སྟངས་མཚོན་པ་ཡིན་ན

ད་ཟམ་གདོང་རྗེ། དེ་ཡང་ད་སྔགས་ཕྱོགས་ནས་གསུངས་པའི་ཁྱད་ཆོས་དེ་ཡང་སྔགས་ལ་མ་སྦྱར། ཨ་ནི་མདོ་ཕྱོགས་ནས་གསུངས་པའི་ཁྱད་ཆོས་ལྷག་པར་ད་ཕར་ཕྱིན་དང་འདུལ་བ་ནས་གསུངས་པ་དེ་ཡང་ད་འདུལ་བ་དང་ཕར་ཕྱིན་སོ་སོ་ལ་མ་སྦྱར་ནས། རྩ་བའི་ཁྱད་ཆོས་དེ་ཡིན་པ་ལ་ཁྱད་ཆོས་དེ་དེང་རབས་ཀྱི་དགེ་རྒན་གཅིག་ལ་མཚོན་པ་ཡིན་ན། ད་དེ་དང། རྗེས་སུ་མཐུན་པའི་ཁྱད་ཆོས་ག་རེ་ག་རེ་དགོས་ཀྱི་རེད་ཟེར། དེ་རྗེས་ཡོང་སྟེ། དངོས་གནས་དྲང་གནས་བོད་རང་གི་གནའ་སྔ་མོར་སྲོལ་རྒྱུན་གྱི་རྐང་རྩ་ཟེར་ན་འདྲ་གཞི་རྩ་ཡོད་པའི་སྟེང་ནས་ཀྱི་བསམ་བློ་དང་ཀུན་སྤྱོད་ཆ་ཚང་གི་སྟེང་ནས་ད་དགེ་རྒན་དེ་ལ་ཁྱད་ཆོས་ག་རེ་ག་རེ་དགོས་ཀྱི་ཡོད་མེད་དེ་དཔེ་གསལ་བོ་ལ་གསུངས་ཡོད་དེ། ང་ཚོ་ལག་ལེན་བསྟར་ཐུབ་མ་ཐུབ་རེད་མ་གཏོགས་དགེ་རྒན་ཁོ་རང་དེ་ཤེས་ཐབས་དང་ཐབས་ལམ་དེ་ཕུན་སུམ་ཚོགས་པ་གནང་བཞག་ལྷག་པར་དུ། དེ་ལ་དཔེར་ན་དགེ་རྒན་གཅིག་ཡིན་པ་ཡིན་ན་ཐེངས་དང་པོ་ད་འཛིན་གྲྭ་ལ་མ་ཕེབས་པའི་གོང་ནས་སློབ་ཚན་ད་གོ་སྒྲིག་བྱེད་སྟངས་དང་དངོས་སུ་འཛིན་གྲྭ་ལ་ཕེབས་པའི་སྐབས་ཐེངས་དང་སློབ་ཁྲིད་འགོ་འཛུགས་བྱེད་སྟངས། ཨ་ནི་དངོས་གཞིའི་གཞུང་མར་ཧྲང་ནས་གཞུང་འཆད་སྟངས། ཨ་ནི་གཞུང་ཆེ་སྲིན་པོའི་སྦྱིན་གནས་ཐ་མ་ད་ཏི་ད་ལྷོ་དང་འཇིག་སྡུག་ད་འཇིག་སྡུག་བརྒྱ་དང་ཐ་ན་དགེ་རྒན་དང་དགེ་ཕྲུག་བར་རུ་འབྲེལ་བས་འཛི་སྟངས་དང་དེ་ནས་ཐ་ན། རྒྱུགས་བྲལ་བས་བཟོ་སྟངས་དང་དེ་ནས་བརྒྱ་ཆ་སྤྲོ་སྟངས་ཚུན་ཆད་ནས་བཟུང་སྟེ། ད་ལྷོ་སྟོད་ལོ་སར་འགི་རྒྱལ་དང་འབྲེལ་བའི་དགེ་རྒན་གྱི་ལག་སྟེ་ལམ་ཐུག་ས་ཡོད་འགྲོ་མིན་སའི་སྤྱི་ཡོ་དེ་པ་དེ་ཡང་དེ་ཡང་གཙོ་བོ་དེ་རེད་ད་ལྷོ་སྟོད་ལོ་སར་འགི་རྒྱལ་རེད་ལ་ལྷག་པར་དུ། ཆུ་རྗེ་རི་མའི་དགོན་སྡེ་ཁག་གི་སླབ་གྲྭ་ནང་རྒན་ལགས་རྣམས་ངན་གྱི

ངའི་ལས་འགན་བྱས་པ་ཡིན་ན་གཅིག་དེ་ཡི་གེ་གྲྭ་ཚང་གི་ད་དགེ་རྒན་དང་གཉིས་པ་དེ་ངའི་ལས་འགན་གཙོ་བོ་དེ་ད་རིན་པོ་ཆེ་གི་གསུང་རྩོམ་ཞུ་སྒྲིག་པའི་ད་ལས་འགན་དེ་ཆ་འཁྱེར་བསྡད་པ་ཡིན་ཏེ། དངོས་གནས་ད་མལ་དེ་དང་རྗེས་སུ་འབྲེལ་བའི་སྟེང་ནས་རིན་པོ་ཆེའི་སློབ་སྟོན་བློ་གསར་མགུལ་རྒྱན་དེ་རྩོམ་སྒྲིག་གནང་བའི་སྐབས་ལ་ཞབས་ཞུ་བྱེད་མཁན་གཙོ་བོ་ང་རང་རེད་དེ་ཡིན་ཏེ་སློབ་སྟོན་ལ་ང་གང་འཚམ་རྒྱུས་མངའ་ཡོད་བ་རེད་ད་ལས་ཀ་གི་བརྒྱུད་རིམ་རང་ངའི་ལས་ཀ་ཞབས་ཞུའི་ནང་ཞུགས་མྱོང་བ་ཡིན་ཏེ་ང་ལ་དམིགས་བསལ་རྒྱུས་མངའ་ཡོད་བ་རེད་རྒྱུ་མཚན་དེའི་རྐྱེན་དེའི་དབང་གིས་ང་བཅར་ཡོང་བ་རེད། ད་དེ་ལྟར་ངོ་སྤྲོད་གཞན་པ་གཅིག་དེ་ཁོ་ཚོ་ལ་ག་རེ་བྱས་ཏེ་ངོ་སྤྲོད་བྱེད་པ་ངོ་སྤྲོད་བྱེད་དགོས་པའི་རྒྱུ་མཚན་ཟེར་ན་གཙོ་བོ་དེ་རེད་དཔེར་ན་ང་ཚོ་དེའི་ཉམས་མྱོང་ཐད་དབང་ག་རེ་ཐོབ་ཡོད་རེད་ཟེར་ན་ལོ་སྔ་མ་སྔ་མ་གཅིག་ང་རྒྱ་གར་ལྷོ་ཕྱོགས་ལ་ལས་དོན་གཞན་པ་གཅིག་གི་ཆེད་དུ་རྒྱ་གར་ལྷོའི་འབྲས་དགའ་ཕྱོགས་ལ་བཅར་བ་རེད་ད་བཅར་བའི་སྐབས་དེ་ད་དཔེར་ན་ད་གདན་ས་ཆེ་དེ་ཚོའི་མཁན་པོ་དང་སློབ་སྤྱི་དང་ཤེས་ཡོན་འགན་འཛིན་དང་དེ་ནས་ཤེས་ཡོན་ལྷན་ཚོགས་དེ་ཚོ་དང། ཞར་བྱུང་གི་ཚུལ་དུ་སྐད་ཆ་ཐོན་ཡོང་སྟེ་ཁོ་ཚོ་མང་ཆེ་བ་ལ་སློབ་དེབ་བློ་གསར་མགུལ་རྒྱན་དེ་རྩ་བ་ནས་རྒྱུས་མངའ་མི་འདུག་ད་རྒྱུས་མངའ་མི་འདུག་ཟེར་ནས་ཞུ་དགོས་པའི་རྒྱུ་མཚན་གཙོ་བོ་དེ་ང་ཚོ་ཕྱི་ལོ་ཉིས་སྟོང། གཅིག་གི་ལོ་ཐེངས་དང་པོ་རྒྱལ་བ་རིན་པོ་ཆེ་དབུ་བཞུགས་ཀྱི་སྟེང་ནས་སློབ་དེབ་བློ་གསར་མགུལ་རྒྱན་དེ་དབུ་འབྱེད་དེ་གོ་ཚོར་བ་རེད། དེ་རྗེས་ནས་ད་ཆོས་རིག་ལས་ཁུངས་ཀྱིས་པར་སྐྲུན་གནང་དེ་ནས་ད་ཆོས་བརྒྱུད་རིས་མེད་ཀྱི་དགོན་པ་ཁག་ཆ་ཚང་ལ་ཁོ་འགྲེམས་སྤེལ་ཞིག་གནང་ཡོད་རེད་འགྲེམས་སྤེལ་གནང་ཡོད་ལོ་གཅིག་གི་ལྷག་ལོ་གཉིས་མ་ཚང་ཙམ་རྗེས་ནས་ང་དགོན་པ་ཁག་ལ་འགྲོ་ཨ་ནི་དེ་ཁོའི་ཞར་བྱུང་དུ་སྐད་ཆ་བྱས་ཡོང་དེ་སྒང་ནས་དགེ་རྒན་དང་ལྷག་པར་དུ་ཤེས་ཡོན་སྟེང་ལ་འགན་འཁུར་མཁན་མི་སྣ་སུ་ལ་ཡང་སློབ་དེབ་བློ་གསར་མགུལ་རྒྱན་ཁོ་རྒྱུས་མངའ་མེད་པ་ཡིན་དེ་ད་དེ་དེའི་བློ་ཕམ་པོ་འདྲ་བོ་ཞིག་བྱུང་སོང་དེ་སྐབས་དེ་ངས། མཁན་རིན་པོ་ཆེ་འགའ་ཤས་ལ་ཞུ་ཡི་ཡིན་དངོས་གནས་དྲང་བདེན་བྱས་ན་ཐེངས་དང་པོ་དཔེར་ན་རིན་པོ་ཆེས་འདི་རྩོམ་སྒྲིག་གནང་དགོས་པའི་རྒྱུ་མཚན་གཙོ་བོ་དེ་ད་བསྟན་པ་སྤྱི་དང་བྱེ་བྲག་ལ་ཕན་ན་སྙམ་པའི་དགོངས་པ་གཅིག་གི་སྟེང་ནས་དངོས་གནས་དྲང་བདེན་ཉིན་མཚན། ལྟོས་མེད་ཀྱི་སྟེང་ནས་སྐུ་ངལ་ཚད་མེད་བསྐྱོན་ནས་རིན་པོ་ཆེས་འདི་རྩོམ་སྒྲིག་གནང་བ་རེད་ད་རིན་པོ་ཆེས་རྩོམ་སྒྲིག་གནང་བ་ཙམ་དུ་མ་ཟད་ད་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་ཡིན་ན་ཡང། དཔལ་འབྱོར་ལྷག་བསྡད་པ་དེ་འདྲ་ཡོད་མ་རེད་དེ་ཡིན་ན་ཡང་དངོས་གནས་དྲང་བདེན་སློབ་དེབ་བློ་གསར་མགུལ་རྒྱན་འདི་ཆོས་བརྒྱུད་རིས་མེད་ཀྱི་བསྟན་པ་དང་དགོན་པ་སྤྱི་ལ་ཕན་བསྡད་པ་གཅིག་དང། མ་འོངས་བའི་བོད་ཀྱི་ཆོས་དང་རིག་གཞུང་གི་ད་གནས་སྟངས་གཅིག་ལ་ཕན་ཐོགས་ངེས་གཅིག་ཡིན་པ་ངོས་འཛིན་གནང་བའི་སྟེང་ནས། ད་ཆོས་རིག་ལས་ཁུངས་ངོས་ནས་པར་སྐྲུན་གནང་དགོན་པ་ཁག་ཆ་ཚང་ལ་འགྲེམས་སྤེལ་གནང་ཡོད་པ་རེད་དེ་ཡིན་ནའང་དགོན་པ་ཁག་མང་ཆེ་བའི་སྒང་ནས་དགེ་རྒན་དང་ལྷག་པར་དུ་ཤེས་ཡོན་དང་འབྲེལ་བའི་ཕྱག་ལས་གནང་མཁན་མང་པོ་ཅིག་ལ་སློབ་དེབ་དེའི་ཕྱོགས་ནས་རྒྱུས་མངའ་མི་འདུག་ད་རྣམ་པ་ཚོ་ངེས་པར་དུ་ལག་བསྟར་བྱེད་དགོས་ཡ་དེ་འདྲ་ཡོད་པ་མ་རེད་དེ་ཡིན་ནའང་ངོ་འཕྲོད་དགོས་ཡ་དེ་དཔེ་ནས་གལ་ཆེན་པོ་འདུག་ཟེར་ནས་དེ་སྔ་ཞར་བྱུང་དུ་མཁན་པོ་དང་སློབ་སྤྱི་འགའ་ཞིག་ལ་ངོ་སྤྲོད་བྱས་པ་དེ། ངོ་འཕྲོད་པའི་རྗེས་ནས་དགའ་བོ་ཞེ་བོ་བྱེད་ཀྱིན་འདུག་ད་ལྟ་དངོས་གནས་དྲང་ནས་ང་ཚོ་ཕྱོགས་ནས་ཧ་གོ་མ་སོང་དེ་འདྲའི་སྟེང་ནས་དྲན་གྱིན་མང་པོ་ཡོང་གི་འདུག་དེབ་སྐྱེལ་བ་དེ་དཔེ་མཛོད་ནང་ཁྱེར་འགྲོ་གི་ཡོད་རེད་མ་གཏོགས་ང་ཚོའི་ལག་པར་ཕྱོགས་ནས་ཡོང་གི་ཡོད་མ་རེད་ང་ཚོ་ཕྱོགས་ནས་ངོ་འཕྲོད་མ་སོང་ཟེར་ནས་དེ་ངོ་འཕྲོད་པའི་རྗེས་ནས་དགའ་བོ་ནོར་ཞེ་བོ་ཞིག་ད་གནང་གི་འདུག་དེ་རྗེས་ནས་ད་དངོས་གནས་ངོ་རེ་སྤྲད་ན་མ་གཏོགས་ཁྱོད་ནས་ད་ངོ་མ་འཕྲོད་པར་དོགས་ན་ལྷག་བསྡད་ན་ཕངས་པོ་ནོར་ཞེ་བོ་འདུག་བསམ་དེ་ནས་རྒྱ་གར་ལྷོ་ཕྱོགས་དང་བྱང་ཕྱོགས་དགོན་པ་ཁག་ལ་ངོ་སྤྲོད་བྱས་པ་རེད་ངོ་སྤྲོད་བྱས་ཡོད་སྐབས་དངོས་གནས་དྲང་ནས་ཁ་ཞེ་གཉིས་མེད་ཀྱི་བརྒྱ་ཆ་དགུ་བཅུ་གོ་དགུ་ལྷག་གིས་ཁ་ཞེ་གཉིས་མེད་ཀྱི་སྟེང་ནས་དེ་ལ་ཅིག་རྗེས་སུ་ཡི་རང་དང། དགའ་བོ་བྱེད་ཡ་དང་དགའ་བོ་བྱེད་པ་ཙམ་དུ་མ་ཟད། ད་དེ་སྔ་དར་ཁུ་དང་རྒྱ་གར་ལྷོ་ཕྱོགས་ལ་ཡིན་ན། བྱང་ལ་ཡིན་ན་དེ་སྔ་ཆོས་བརྒྱུད་རིས་མེད་ཀྱི་དགོན་པ་ཁག་ཕལ་ཆེར་སུམ་ཅུ་མ་ཟིན་ཙམ་གྱིས་ད་སློབ་དེབ་བློ་གསར་མགུལ་རྒྱན་དེ་དངོས་སུ་ལག་བསྟར་གནང་བསྡད་པ་དང་དེ་ཡང་ང་ཚོ་ཡ་མཚན་པོ་གཅིག་དེ། ད་བོད་ནང་ལ་ཆོས་བརྒྱུད་བྱས་ན་རྙིང་མ་འདུག་ས་སྐྱ་འདུག་བཀའ་བརྒྱུད་འདུག་དགེ་ལུགས་འདུག་ཇོ་ནང་འདུག་བོན་པོ་འདུག་ང་ཚོ་བུ་སྟོན་ཟེར་ན་ཞྭ་ལུ་དགོན་པ་དང་བཅས་པ། ཆ་ཚང་དེ་བྱས་ཡོང་དུས། ངས་དངོས་གནས་དྲང་ནས་ག་རེ་བསམ་སོང་ཟེར་ན། ད་དེ་སྔ་ཐེངས་དང་པོ་རིན་པོ་ཆེས་འདི་རྩོམ་སྒྲིག་གནང་ཡོད་སྐབས་ལ་རྩོམ་སྒྲིག་གནང་མཁན་རིན་པོ་ཆེ་ཁོ་རང་ད་དགེ་ལུགས་པའི་བླ་མ་ཅིག་ཡིན་ན་ཡང། རྩོམ་སྒྲིག་གནང་ཡོད་སློབ་དེབ་བློ་གསར་མགུལ་རྒྱན་དེ་ཁོ་ཆོས་བརྒྱུད་གཅིག་གི་དམིགས་བསལ་གྱི་ཁྱད་ཆོས་མེད་པར་ཆོས་བརྒྱུད་རིས་མེད་སྤྱི་ལ་ཁྱབ་བསྡད་པ་ཅིག་གནང་གི་ཡིན་གསུངས་ནས་ད་རྩོམ་སྒྲིག་གནང་བ་རེད། ཡིན་ན་ཡང་དངོས་སུ་སྤྱི་ཚོགས་ལ་ཐོན་པའི་སྐབས་གནས་སྟངས་ག་འདྲ་ཞིག་ཡོང་གཞན་པ་གི་མཐོང་ཚུལ་ག་འདྲ་ཡོང་བསམ་རྒྱུ་དེ་ག་དུས་ཡིན་ན་བསམ་བློ་ནང་སྐྱེས་ཡོད། ཡིན་ན་ཡང་ད་ཁོ་ཚོ་ལ་ངོ་འཕྲོད་པའི་རྗེས་ནས་ལག་བསྟར་གནང་མཁན་ཆོས་བརྒྱུད་རིས་མེད་དགོན་པ་ཁག་མང་པོ་གཅིག་གིས་འདི་རིགས་དགའ་བ་དང་སྤྲོ་བའི་སྟེང་ནས་དང་ལེན་བྱས་ནས་ལག་བསྟར་གནང་ཡོད་དེ། ད་ང་དེ་ལ་ངོ་ག་རེ་འཕྲོད་སོང་ཟེར་ན་དངོས་གནས་དྲང་ནས་དངོས་ཡོད་ལག་ལེན་གྱི་སྟེང་ནས། ཆོས་བརྒྱུད་རིས་མེད་ཀྱི་དགོན་པ་ཁག་མང་པོ་གཅིག་གིས་དགའ་བ་དང་སྤྲོ་བས་ད་ལག་བསྟར་གནང་བསྡད་པ་དེ། ལག་ལེན་དངོས་ཀྱི་ཐོག་ནས་ད་སློབ་དེབ་བློ་གསར་མགུལ་རྒྱན་དེ་ཆོས་བརྒྱུད་རིས་མེད་ཀྱི་ཆ་ཚང་གིས་དང་ལེན་བྱེད་ཐུབ་ཡ་གཅིག་དང། གདོང་དམ་པའི་ཏང་ནི་རིན་པོ་ཆེའི་ད་དགོན་པ་ལ་ཡོད་པ་ནང་བཞིན་སློབ་དེབ་བློ་གསར་མགུལ་རྒྱན་དེ་ཆོས་བརྒྱུད་རིས་མེད་ཆགས་བསྡད་པ་ནོར་གཅིག། དེ་སྐོར་ཚོ་ལག་ལེན་བཏང་ནས་ར་འདྲོག་ཅིག་འཁྲུགས་སོང་དེ་དངོས་གནས་ཀྱི་མ་འདྲ་བ་ཟེར་ན་འདྲ་གནས་སྟངས་དེ་གཅིག་རེད་དེ་ནས་ད་དེ་ནས་བཟུང་སྟེ་བལ་ཡུལ་ལ་ཡོང་ནས་དངོས་གནས་དྲང་ནས་ད་སྤྱིར་བཏང་བལ་ཡུལ་དགོན་པ་ཁག་ཆ་ཚང་ལ་འགྲོ་ཚར་ཡ་དེ་འདྲ་མི་འདུག་དགོན་པ་ཁ། ད་སྤྱིར་བཏང་ཁོ་ཚོ་དེབ་སྐྱེལ་གྱི་ཡུལ་དགོན་པ་ཆེ་ན་མང་པོ་ཞིག་བཤད་ཀི་འདུག་ད་སྤྱིར་བཏང་དགོན་པ་ཁག་ལྔ་སྟོང་ལྷག་ཡོད་བ་རེད་ཟེར་དེ་ནང་དེབ་སྐྱེལ་དངོས་སུ་བྱས་ཟིན་པ་དེ་དགོན་པ་སྟོང་ཕྲག་གསུམ་ལྷག་ཡོད་བ་རེད་ཟེར་དེ་ང་ཚོ་བསྡུ་ས་ཀི་ཡོད་རེད་ད་བོད་བརྒྱུད་ནང་བསྟན་གི་དགོན་པ། ད་དེ་འདྲའི་ཡོད་རེད་ས་དགོན་པ་ཁག་ཆ་ཚང་དུ་འགྲོ་ཐུབ་ཡས་དེ་འདྲའི་མི་འདུག་ཡིན་ནའང་ད་ལྟ་ང་ཚོ་ཐེངས་དང་པོ་འགོ་འཛུགས་བྱེད་པའི་སྐབས་དེ་ལ། ད་ལྟ་ང་ཕལ་ཆེར་དགོན་པ་ལྔ་བཅུ་མ་ཚང་ཙམ་ཅིག་ནང་འགྲོ་ཡོད་རེད། འགྲོ་ཡོང་དུས་དངོས་གནས་དྲང་ནས་ཆུ་རྗེ་རིན་མའི་དགོན་པ་ག་པར་ཕྱིན་པ་ཡིན་ན་དགོན་པ་དེ་ཚོ་ངས་སྐད་ཆ་དྲང་མོ་བཤད་པ་ཡིན་ན་ཐེངས་དང་པོ་ཡར་བཅར་བའི་སྐབས་དང་དེ་ནས་མར་ཐོན་པའི་སྐབས་ལ་ཁོ་ཚོ་ཁྱོན་ནས་འདྲ་གི་མི་འདུག་ཡར་བཅར་བའི་སྐབས་སྣེ་ལེན་བྱེད་སྟངས་དང་དེ་ནས་མར་ཐོན་པའི་སྐབས་དབུ་མ། ད་སྐྱེལ་མ་བྱེད་སྟངས་དེ་དཔེ་དེ་གནམ་ས་གི་ཁྱད་པར་ཤོར་འགྲོ་གི་གང་ཟེར་ན། ངོ་སྤྲོད་ཞུས་ཏེ་ཅིང་ཨོ་དེ་གཞི་ནས་ཁོ་ཚོས་དེ་ལ་དགའ་པོ་དང་དེ་ནས་དང་ལེན་ཆེན་པོ་ཞེ་པོ་བྱེད་ཀྱི་འདུག་ད་ངས་ཁོ་ཚོ་ལ་ངོ་སྤྲོད་ཞུ་བའི་སྐབས་དེ་གོང་དུ་ངས་རོབ་ཙམ་ཞུས་པ་ནང་བཞིན་གྱི་ད་གཙོ་བོ་དངོས་གནས་དྲང་ནས་དེ་རེད་ད་ད་དགོན་པ་ཁག་ག་པར་འགྲོ་བ་ཡིན་ན་དགོན་པ་ཁག་མང་པོ་གཅིག་ལ་གྲྭ་བ་གཞོན་པ་དང་དེ་ནས་ད་བཙུན་མ་གཞོན་པ་དེ་རེད་ད་ཡོད་བསྡད་པ་གཅིག་རེད་ངས་ད་ཁོ་ཚོར་གཙོ་བོ་དེ་ད་སྐད་ཆ་ཆ་ཚང་བཤད་ན་ང་ཆུ་ཚོད་གཅིག་གཉིས་བྱེད་ཀྱི་ཡོད་འདི་ནས་ང་ཡི་དུས་ཚོད་ཡོལ་བ་མ་ངས་འདི་ལ་གནད་འགག་ནང་གཅིག་དེ་ངས་ག་དུས་ཡིན་ནའང་དེ་བསམ་གྱི་འདུག་ང་ཚོ་སྤྱི་དང་བོད་པ་དང་དེ་ནས་ཧི་མ་ལ་ཡའི་རི་རྒྱུད་ཀྱི་ད་མི་གཤིས་ཀ་ལ་ག་རེ་འདུག་ཟེར་ན་ཕྲུ་གུ་ཟེར་ན་མཐོང་ཆུང་དང་སྣང་མེད་བཏང་ཡག་གི་གོམས་གཤིས་ཅིག་འདུག། དེ་བཞིན་དུ་ང་ཚོ་དགོན་པ་ཁག་གིས་སོ་སོའི་ད་དགོན་པ་ལ་ཡོད་བསྡད་པ་ན་ལྷག་པར་དུ་ཕ་མ་དེ་ཚོས་རེ་བ་བཅངས་ནས་དགོན་པ་ལ་བཞག་བྱས་པའི་ཕྲུ་གུ་འདི་ཚོ་སྣང་མེད་བཏང་བ་ཡིན་ན། མ་འོངས་པ་ན་ཕྲུ་གུ་ཁོ་རང་ཁོ་རང་དགེ་བའི་མདུན་ལམ་མེད་པར་བཟོ་བ་ཙམ་དུ་མ་ཟད། དགོན་པ་སོ་སོའི་མ་འོངས་པ་དེ་སོ་སོས་མེད་པར་བཟོ་གི་ཡོད་པ་རེད། ད་དགོན་པ་སོ་སོའི་མ་འོངས་པའི་མདུན་ལམ་དེ་ག་འདྲའི་ཆགས་མ་ཆགས་ཟེར་ཡས་དེ་ད་ལྟ་ང་ཚོ་མིག་སྔར་ནས་ཡོད་བསྡད་པའི་གཞོན་སྐྱེས་ཀྱི་གྲྭ་བཙུན་ཕོ་མོ་འདི་ད་གྲྭ་བ་དང་བཙུན་མ། གཞོན་སྐྱེས་འདི་ཚོ་ང་ཚོ་ཤེས་ཡོན་རྣམ་གྲངས་འཛོམས་པ་གཅིག་དང་ཤེས་ཡོན་ལྡན་པ་དང་བསམ་བློ་ལྡན་པ་དང་ཀུན་སྤྱོད་ལྡན་པ་ཡག་ཤོས་གཅིག་བཟོ་ཐུབ་མ་ཐུབ་དེ། ང་ཚོས་ད་ཆའང་ཁོ་ཚོ་ལ་སློབ་སྦྱོང་ག་ཚད་སྤྲད་ཐུབ་མ་ཐུབ་དེ་རེད། ད་ལྟ་ང་ཚོ་སློབ་སྦྱོང་ཡག་ཤོས་གཅིག་སྤྲད་ཐུབ་པ་ཡིན་ན་མ་འོངས་པ་ན། ཁོ་ཚོ་དགེ་བའི་མདུན་ལམ་ཙམ་མ་ཡིན་པར་ང་ཚོ་སོ་སོ་སོ་སོ་དགོན་པ་དེ་ཡང་མ་འོངས་པའི་མདུན་ལམ་དེ

ཁོ་རང་ཚོས་འདི་གའི་ཟླ་གཅིག་གི་དངོས་སུ་ནི་ལག་བསྟར་གནང་སྟངས་འདི་གའི་གང་ཀློག་གཅིག་པུར་གཅིག་ཆགས་གི་ན་ཡང་དགོན་པ་སོ་སོ་སོའི་སློབ་གྲྭའི་གནས་སྟངས་མ་འདྲ་གི་ཐོག་ནས་ནི་སློབ་ཁྲིད་གནང་གི་ན་ག་འདི་རེད་ལོ། ཟླ་རང་སྟེ་རྩིས་རིག་འདི་བ་ད་ཟླ་དེའི་ཟླ་གྲང་བ་ལ་གསུངས་པ་ནང་བཞིན་གྱི་སྤྱིར་བཏང་གི་རྒྱ་གར་དང་བལ་ཡུལ་ཁུལ་དགོན་པ་ཁག་མང་པོ་ཅིག་འགྲོ་བ་རེད་ད་འགྲོ་ཡོང་དུས་རྩ་བའི་དགོན་པ་སོ་སོ་གནས་སྟངས་མ་འདྲ་བ་རེད་ཁོ་ཆོས་བརྒྱུད་ཆ་ནས་མ་འདྲ་བ་ཙམ་དུ་མ་ཟད་དགོན་པ་སོ་སོ་དྲ་ཡུལ་འབོར། ཆེ་ཆུང་གི་ཁྱད་པར་དང། དེ་ནས་འཛིན་གྲྭ་གི་ཁྱད་པར་དང་དེ་ནས་སྦ་སོ་སོ། ཞིང་བའི་གནས་ཚུལ་ཡང་དེ་བཞིན་མ་འདྲ་བ་འདྲ་ཅིག་འདུག། ད་ངས་ད་དྲང་བ་ལ་སྡོང་བུ་དེ་རོབ་ཅིག་ཞུ་ཡ་ཡིན་ད་ད་ད། ད་རྒྱ་གར་དང་བལ་ཡུལ་གཉིས་ཆ་ལ་སློབ་དེབ་བློ་གསར་མགུལ་རྒྱན་དེ་དངོས་སུ་ལག་བསྟར་བྱེད་མཁན་དགོན་པ་ཁག་ཕལ་ཆེར་ལྔ་བཅུ་ལྷག་ཅིག་བྱུང་ཡོད་པ་རེད་ད་ཆོས་བརྒྱུད་རིས་མེད་ཆ་ཚང། ཙམ་ཅིག་མང་པོར་བསྟར། གྲངས་ད་མང་པོ་རེད་དཔེ་མང་པོ་རེད་ད་ཆོས་བརྒྱུད་རིས་མེད་ཀྱི་དགོན་པ་ཁག་ད་དགོན་པ་མ་འདྲ་བ་ལྔ་བཅུ་ལྷག་དཔེ་ཡང་ཡང་ཆེན་པོ་གཅིག་རེད་དཔེ་དེ་ཆོས་བརྒྱུད་རིས་མེད། དེ་འདྲའི་ཡོང་བསྡད་པ་དེ་གནས་སྟངས་ད་རོབ་ཟེར་ན་སྡོམ་གཅིག་དེ་རེད། དེ་ནས་གཞན་པ་གཅིག་དེ་ཁོ་ད་ད་ལྟ་དྲང་བ་ལགས་གསུངས་པའི་གནད་འགག་གཅིག་དེ། ཁོ་ཚོ་ལག་བསྟར་བྱེད་སྟངས་དེ་ག་འདྲ་བྱེད་གི་འདུག་ད་འདྲ་པོ་འདུག་གས་ཡང་ན་མ་འདྲ་བ་དེ་ད་ཡོང་གི་འདུག་ཟེར་ཡག་དེ། དེ་གོང་དུ་ཞུས་པ་ནང་བཞིན་རྩ་བའི་དགོན་པ་སོ་སོའི་གནས་སྟངས། གྲྭ་པའི་འབོར་ཆེ་ཆུང་དང། དེ་ནས་ཤེས་ཡོན་གནས་ཚད་དང། འཛིན་གྲྭ་གྱི་གནས་སྟངས་སོ་སོ་མ་འདྲ་བ་ཡིན་ཏེ། ད་དགོན་པ་སོ་སོའི་ལག་བསྟར་བྱེད་སྟངས་གནས་སྟངས་དེ་དེ་ཚོ་མ་འདྲ་བ་ཡོང་གི་འདུག་ད་དཔེར་ན། ང་ཚོ་ད་རིམ་པ་དང་པོ་བྱས་ཏེ་རིགས་གཅིག་གི་སློབ་དེབ་བློ་གསལ་མགུལ་རྒྱན་དེ་སྔོན་འགྲོ་ནས་བཟུང་སྟེ་འཛིན་གྲྭ་དགུ་པ་བར་དུ་ཆ་ཚང་བ་ད་རིམ་པས་རིམ་པས་ཁོ་ད་བར་རང་འཇགས་ཀྱི་སྟེང་ནས་ལག་བསྟར་བྱེད་ཀྱི་ཡིན་ཟེར་ནས་ཨོ་དེ་འདྲའི་དགོན་པ་རིགས་གཅིག་ཡོད་རེད་ད་ལྟ་ད་སྡེབ་གཅིག་ཆ་ཚང་ལག་བསྟར་བྱེད་ཐུབ་ཀྱི་མ་རེད་མ་གཏོགས་ད་དཔེར་ན་ད་འཛིན་གྲྭ་གཅིག་ཡོད་དེ་སྔོན་འགྲོ་ནས་བཟུང་སྟེ་རིམ་པས་རིམ་པས་ཡར་འགྲོ་བ་ཐ་མ་འཛིན་གྲྭ་དགུ་པ་བར་དུ

སློབ་དེབ་བཞི་པ། བཞི་པོ་དང་དེ་ནས་འཛིན་གྲྭ་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་བར་དུ་ལག་བསྟར་ཡིན་ཟེར་ད་བྱེད་ཀྱི་ཡིན་ཟེར་མཁན། རིགས་གཅིག་ཡང་སྔོན་འགྲོ་ནས་བཟུང་སྟེ་ད་སྔོན་འགྲོ་སློབ་དེབ་བཞི་དང་དེ་ནས་འཛིན་གྲྭ་དང་པོ་གཉིས་པ་གསུམ་པ་བཞི་པ་བར་དུ་རིགས་གཅིག་གསུམ་པ་བར་དུ་རིགས་གཅིག་ད་གཉིས་པ་བར་དུ་དེ་བཞིན་སོ་སོའི་གནས་སྟངས་མ་འདྲ་བ་རེད་རིགས་གཅིག་ད་སྔོན་འགྲོ་གི་སློབ་དེབ་རྐྱང་པ་ཟེར་མཁན་དེ་བཞིན་ལག་བསྟར་བྱེད་སྟངས་དེ་བཞིན་མ་འདྲ་བ་འདུག་ལགས་ལགས། ལགས་སོ་ལགས་སོ། བྱས་ཙང་ཡང་དགོན་པ་གྲྭ་ཚང་སུ་སོ་སོའི་གནས་སྟངས་ཀྱི་ཐོག་ནས་བེད་སྤྱོད་གནང་སྟངས་མ་འདྲ་བ་གཅིག་ཡོད་ས་རེད་ད་བློ་གསལ་མགུལ་རྒྱན་འདིའི་སྔོན་འགྲོ་ནས་བྱེད་བྱེད་འཛིན་གྲྭ་དགུ་པ་བར་དུ་ཡོད་པ་གཅིག་གསུངས་སོང་བྱས་ཙང། དེ་གཅིག་ང་རང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གནས་ཀྱི་རྣམ་གྲངས་ཡོངས་རྫོགས་ནས་ཚང་བ་གཅིག་ཆགས་ཀྱི་ཡོད་རེད་བ་ད་དེ་དག་གི་སློབ་ཁྲིད་ཀྱི་རིམ་པ་སྒྲིག་གནང་སྟངས་དེ་ཚོ་ཡང་ག་འདྲ་གཅིག་ཆགས་གནང་གི་ཡོད་རེད། ལག་བསྟར། ད་ལྟ་ངས་གོང་དུ་དེ་ཞུས་ཡིན་པ་ད་ལྟ་དེ་ད་དཔེར་ན་ལག་བསྟར་གནང་མཁན་གྱི་དཔེ་མཚོན་དུ་ཞུས་པ་ཡིན་ན་ད་དཔེར་ན་གདན་ས་ཁག་གསུམ་ནས་ཡོང་གི་ཡོད་རེད་དཔེར་ན་ད་སེ་འབྲས་དགའ་གསུམ་གདན་ས་ཁག་གསུམ་རེད་དེ་ནས་རྒྱུད་གྲྭ་སྟོད་སྨད་རེད། དེ་ཅི། ད་དཔེར་ན་དགོན་པ་ཆེ་ཁག་མང་པོ་ཞིག་དབུགས་ཡོད་མངོན་འདུག་དེ་ནས་གཞན་པ་གཅིག་དེ་ད་ཟླ་འདི་ཡི་གྲང་བ་ལ་འདི་སོང་སོང་ད་ལྷོ་སྟོད་ལུགས་བཟང་གི་རྗེན་ད་འཛིན་གྲྭ་ད་དགོས་བ་དེ་ཡོད་དེ་པ་དང་ད་ལྷོ་ཚན་གྱི་རིམ་པ་འབྲི་སྟངས་དེ་ག་རེ་དེ་ག་འདྲ་ཅིག་ཡོད་བ་ཟེར་ཏེ་ནན་ག་ནོ་གཅིག་འདུག་ད་ནངས་གོང་དུ་ཞུས་བ་ནང་བཞིན་རྩ་བའི་ད་འཛིན་གྲྭ་དང་བོ་ནི་འཛིན་གྲྭ་གསུམ་པ་བ་དེ། ཟླ་དྲུག་གི་ལྷོ་སྟོད་དང་སྙན་ངག་གི་ལྷོ་སྟོད་དང་རྒྱལ་རབས་ཀྱི་ལྷོ་སྟོད་ཚུལ་ལོ་བ་ཤེས་ཡོད་མ་རེད་ཀོང་ཨེ་ཟླ་དྲུག་དང། སྙན་ངག་དང་རྒྱལ་རབས་དང་ཆོས་འབྱུང་དང་ནང་པའི་ལྟ་གྲུབ་དང་དེ་ནས་སྒྲུང་དང་བཅས་པའི་ཆ་ཚང་སྤེལ་མའི་ཚུལ་དུ་བཞག་ཡོད་མ་གཏོགས། འདི་དེའི་སྐབས་ལ་ངས་ད་ལྟ་གོང་དུ་ཞུས་པ་ནང་བཞིན་འཛིན་གྲྭ་དང་པོ་ནས་གསུམ་པ་བར་དུ་གཙོ་བོ་རྨང་གཞི་གི་ཤེས་ཡོན་ད་འཇོག་ཡག་གི་སྟེང་དཔེ་ཡིན་ཏེ་དེའི་ཆ་ཚང་སྤེལ་མ་མ་གཏོགས། ད་རིག་ཚན་དེ་ཤེས་རབ་པ་སོ་སོ་སོ་སོ་ཀྱི་དབྱེ་བགོ་བྱས་ཡོད་མ་རེད་ད་དཔེར་ན་འཛིན་གྲྭ་བཞི་པ་ནས་བྱས་ཡོང་དུས་ད་འཛིན་གྲྭ་བཞི་པ་ནས་བྱས་ཡོང་དུས་དཔེར་ན་ད་འཛིན་གྲྭ་བཞི་པ་ནས་དགུ་པ་བར་དུ་སློབ་དེབ་དང་པོ་དང་པོ་དེ་བརྡ་སྤྲོད་ཀྱི་སྐོར་དང། ད་གཉིས་པ་དེ་སྙན་ངག་གི་སྐོར་དང་དེ་ནས་གསུམ་པ་གསུམ་པ་དེ་གཙོ་བོ་རྒྱལ་རབས་དང་ལོ་རྒྱུས། བཞི་པ་བཞི་པ་དེ་གཙོ་བོ་ཆོས་འབྱུང། ལྔ་པ་ལྔ་པ་དེ། གཙོ་བོ་ནང་པའི་ལྟ་གྲུབ་དང་དེ་ནས་ཚད་མ་རིག་པ་ཟེར་ནས་གཙོ་བོ་དེ་བཞིན་ཆགས་ཡོད་རེད། དེ་བཞིན་ཆགས་དགོས་རྐྱེན་དེ་ངས་མཚམས་མཚམས་དགོན་པ་དེ་ཚོ་ཞུ་གི་ཡོད་དཔེར་ན་ང་ཚོ་མཚམས་མཚམས། ད་དགོན་པ་ད་ཆོས་བརྒྱུད་རིས་མེད་ཀྱི་དགོན་པ་ཁག་ག་བ་ཡིན་ན་ཡང། ད་གྲྭ་པ་གཞོན་པ་དེ་ཚོ། ནང་ཆོས་དེ་མ་འོང་བ་ན་ཅིག་གཞུང་ཆེན་པོ་སྦྱོང་ན་ཧ་གོ་འགྲོ་གི་རེད་ཟེར་ནས་ད་ལྟ་སྔོན་འགྲོ་གི་སློབ་སྦྱོང་བྱེད་པའི་སྐབས་ལ། ནང་ཆོས་ཀྱི་སློབ་སྦྱོང་མ་བྱས་པའི་ཡང་དཀའ་ངལ་ཅིག་ཡོང་གི་འདུག་སྟོང་ཆ་ནོར་གཅིག་ལྷག་བསྡད་ཀྱི་འདུག་དེ་བཞིན་དེ། ང་ཚོ་ངས་ད་དགོན་པ་ཁག་འགའ་ཤས་ཞུས་ཡིན་དཔེར་ན་རྒྱ་གར་དང་བལ་ཡུལ་དང་ག་བ་ཡིན་ན་གནས་སྟངས་དེ་ཡོང་གི་འདུག་བ་ཟེར་དཔེར་ན། ད་ཁོ་ཚོ་དཀའ་ངལ་དེ་བཤད་ཡོང་གི་འདུག་བུ་གུའི་དུས་སུ་ཐེངས་དང་པོ་དགོན་པ་ལ་ཡོང་ངོ་དེ་ནས་ལོ་གསུམ་བཞི་ཆུ་ཚོད་ལྔ་དྲུག་གི་དུས་དེའི་རུ་ལོ་ཆེན་པོ་ཆགས་སོང་དུས་དགོན་པ་ནས་མ་བསྡད་ནས་ཐོན་འགྲོ་བའི་དཀའ་ངལ་བཤད་གི་འདུག་ཟེར་ནས་གསུང་གི་འདུག་ངས་ཁོ་ཚོར་ཞུ་ཡ་ཡིན་ཅེ་ན། ད་བུ་གུ་དགོན་པ་ནས་ཐོན་འགྲོ་བའི་དེ་ད་ཁུ་ད་ཕྱི་ནང་གི་རྐྱེན་མང་པོ་ཡོད་རྒྱུ་རེད་ཐོན་འགྲོ་བའི་དེ་ལ་ཕྱི་ནང་གི་རྐྱེན་མང་པོ་ཡོད་བ་ནང་བཞིན་ད་ང་ཚོ་དེ་མ་ཐོན་ཡ་གི་ཐབས་ཤེས་དེ་ཡང་ཕྱི་ནང་གི་ད་ཐབས་ཤེས་དེ་ལ་ཡང་ཐབས་ཤེས་མ་འདྲ་བ་མང་པོ་ཡོད་རྒྱུ་རེད་དེའི་ནང་ཐབས་ཤེས་གཅིག་དེ། དངོས་གནས་དྲང་གནས་ད་ལྟ་དགོན་པ་ན་ཡོད་བསྡད་པའི་གྲྭ་བ་དང་བཙུན་མ་གཞོན་པ་དེ་ཚོ་གི་ཉི་མ་རེ་རེའི་གཞུང་གི་སློབ་སྦྱོང་སྤྲད་པ་ཙམ་མ་ཡིན་པ་དེ་དང་མཉམ་དུ་བསམ་བློ་གི་སྟེང་ལ་ཆོས་གི་བག་ཆགས་ག་ཚོད་ཡག་པོ་བཞག་ཐུབ་པ་ཡིན་ན། ཆོས་གི་བསླབ་བྱ་ག་ཚོད་རྒྱག་ཐུབ་པ་དེའི་ཚོད་གི། བུ་གུའི་བསམ་བློ་དེ་རང་བཞིན་གྱི་ཆོས་དང། ད་ཕར་བཙན་ཤེད་བཏང་མ་དགོས་པར་ཁོ་རང་གི་བསམ་བློ་དེ་རང་བཞིན་གྱི་ཆོས་དང་འདྲིས་པ་གཅིག་ཆགས་ཡོང་རྒྱུ་ཡིན་པ་དང་ཁོ་རང་གི་བསམ་བློ་དེ་ཆོས་དང་ཅི་ཙམ་འདྲིས་པ་དེའི་ཚོད། ག་དུས་ན་ཁོ་རང་གི་མི་ཚེ་དེ་ཆོས་དང་ཁ་བྲལ་མ་འདོད་མཁན་གཅིག་དང། ལྷག་པར་དུ་ང་ཚོ་ད་ཚུལ་ཁྲིམས་ཀྱི་ཕུང།

ཐེངས་དང་པོ་གི་བསམ་བློ་གི་གཏང་རིམ་ལ་ཆོས་ཕྱོགས་གི་བག་ཆགས་བཞག་ཐུབ་ཡ་དེ་དང་རྒན་ལགས་རྣམ་པ་ཚོ་འབད་བརྩོན་བྱས་ན་དེ་མ་འདྲ་བའི་ཁྱད་ཆོས་ནང་ཡོང་གྱི་རེད་དེ་ང་ཚོ་ད་ལམ་ལྷོངས་གཅིག་ཡོང་གྱི་རེད་ཟེར་ནས་གཅིག་ཞུས་བ་ཡིན་ལ། དེ་ཡང་སློབ་དེབ་བློ་གསལ་མགུལ་རྒྱན་ཁོ་རང་ཡང་གཙོ་བོ་དམིགས་དོན་ཟེར་ན་འདྲ་རྩ་དོན་གཅིག་དེ་རེད། གཞུང་གི་སློབ་སྦྱོང་སྤྲད་པ་དང་མཉམ་དུ་བསམ་བློ་དང་ཀུན་སྤྱོད་གི་བསླབ་བྱ་སྤྲད་དེ་གོང་དུ་འགྲོ་ག་ལ་སོང་སོང་ད་སྤྱིར་བཏང་བསམ་བློ་དང་ཀུན་སྤྱོད་གི་བསླབ་བྱ་དེ་དེང་སང་འཛམ་གླང་སྤྱིའི་ངོ་དཀའ་ངལ་གཅིག་ཆགས་བསྡད་ཡོད་དེ་དངོས་ཡོད་གནས་སྟངས་རེད་དེ་ཡིན་ན་ཡང་ད་དགོན་པ་ཁག་དེ་ཁོ་དམིགས་བསལ་གི་འོས་འགན་ཡོད་བསྡད་པ་གཅིག་དང་ཁོ་རང་གི་སྡེ་དེ་མ་འདྲ་བ། ད་ཁོ། ཁོས་ང་ཚོ་བོད་པ་ཚོང་པ་ཡིན་ན་གྲྭ་བ་དང་བླ་མ་ཟེར་ན་དངོས་གནས་དྲང་གནས་གཅིག་དང་མགོ་གཙུག་ལ་གུས་བཀུར་བསྡད་པ་གཅིག་རེད། དེ་བྱས་དུས་ཀུན་པོ་ཡིད་ཆེས་དང་དད་པ་བྱེད་ས་གི་མི་གཅིག་གཉིས་དེ་འདྲས་ཆགས་སོང་བ་ཡིན་ན་མ་འོངས་བ་ན་མི་གཅིག་གཉིས་དེའི་མཐུ་ལ་བརྟེན་ནས་ཁོ་བསྟན་པ་སྤྱིའི་མཚན་ཤས་དང་དགེ་འདུན་པའི་སྡེ་སྤྱིའི་མཚན་ཤས་ལ་འགྲོ་ཡག་གི་ཉེན་ཁ་ནང་བཞིན་ཆགས་འགྲོ་གི་འདུག་དེ་བྱས་དུས་ད་དགེ་འདུན་པའི་སྡེ་དེ་ཚོ་ཁྲོད་ནས་ཁྱིམ་བདག་སུན་འབྱིན་གི་བྱ་བ་བྱེད་མཁན་མ་ཡོང་དགོས་ཡོད་ན་དེའི་ཚབ་ལ་བཀའ་བསྟན་དད་པ་འདྲེན་པ་ཅིག་ཡོང་དགོས་ཡོད་ན། དེ་འདྲའི་བསམ་བློ་དང་ཀུན་སྤྱོད་ཀྱི་བསླབ་བྱ་ཚད་དང་ལྡན་པ་ཅིག། ཆེན་པོ་ཆགས་ཚར་བར་དུ་མ་སྒུག་ནས་གཞོན་དུས་ནས་སྤྲོད་དགོས་པའི་དེ་གནད་འགག་ཆེན་པོ་རེད་ཟེར་ནས་ངོ་སྤྲོད་ཞུས་ཡོད་ལ་དངོས་གནས་དེ་འདྲའི་རྗེས་གཞན་པ་ཅི་རེ་ངས་མཚམས་མཚམས་དུ་ཞུ་གི་ཡོད་དཔེར་ན། མཚམས་མཚམས་ང་ཚོ་ངོ་ནས་དང་དགོན་པ་ཁག་ནས་ཡོད་ཀྱི་གྲྭ་བ་ཅིག་སྒོ་བརྒྱ་ཐམ་པ་ཡིན་ན་བརྒྱ་ཐམ་པ་ཆ་ཚང་བ་དེ་ང་ཚོ་འདུལ་བ་ནང་བཞིན་གྱི་སྐོར་ཚུལ་ཁྲིམས་ཀྱི་ཕུང་བོ་མཐར་ཕྱིན་པ་ཡོང་བ་དང། དེ་ནས་མདོ་རྒྱུད་ཀྱི་གཞུང་ལུགས་ཆ་ཚང་བ་མཐར་ཕྱིན་པ་སློབ་སྦྱོང་བྱེད་མཁན་དེ་འདྲའི་ཡོང་ཁག་པོ་རེད་བར་ཆད་ཡོང་སྲིད་ཀྱི་རེད། ག་རེ་བར་ཆད་བྱུང་བ་ཡིན་ན་ཡང། ཁོ་སྤྱི་ཚོགས་གཞན་དག་ཅིག་ནང་འགྲོ་ནུས་མཁན་གྱི་བུ་གུ་དེ་ཁོ་དགོན་པ་ནས་ལོ་འགའ་ཞིག་བསྡད་པ་ཙམ་གྱིས་ཁོ་གཞན་དང་མ་འདྲ་བར་བསམ་བློ་དང་ཀུན་སྤྱོད་སྟེང་གང་ཅིའི་སྟེང་ནས་གཞན་དང་མ་འདྲ་བ་གཅིག་ཆགས་ཐུབ་པ་ཡིན་ན་ད་རང་ཁོ་ད་དགོན་པ་གི་ཁྱད་ཆོས་ནོར་གཅིག་རེད་ལ་ད་རང་ཁོ་ད་བསྟན་པ་གི་འོད་སྣང་དེ་ཁོ་རང་གང་དུ་ཡོད་པའི་སྤྱི་ཚོགས་དང་ཁོར་ཡུག་དེ་ལ་སྤྲོ་ཐུབ་མཁན་གྱི་རང་བཞིན་གྱི་ཡོང་གི་རེད་ང་ཚོ་བསྟན་པ་གི་འོད་སྣང་ཟེར་ཡ་དེ་རང་བཞིན་གྱི་ད་ཉི་མའི་འོད་ཤར་ཆགས་ཀྱི་ཤར་འོང་གྱི་ལྟོས་དོན་མ་ཡིན་པ་དེ་ཁོ་རང་བསམ་བློ་དང་ཀུན་སྤྱོད་སྟེང་ནས་ཡོང་དགོས་ཀྱི་ཡིན་པ་ཡིན་ཏེ། བསམ་བློ་དང་ཀུན་སྤྱོད་ལ། དེ་ནི་བག་ཆགས་གཅིག་བཞག་པ་ཡིན་ན་བཞག་ཐུབ་པ་ཡིན་ན། ཕྱོགས་གང་ལ་ཡང་ཕན་ཐོགས་ཡོད་འདུག་པ་དེ་འདྲའི་རེད་ཟེར་ནས་ཞུ་བའི་ནང་བཞིན་ད་ལྟ་སློབ་དེབ་བློ་གསལ་མགུལ་རྒྱན་ཁོ་རང་ལ་ཡང་དེ་འདྲའི་ཡོང་ཐབས་ལ་དམིགས་བསལ་གྱི་ཁྱད་ཆོས་རྩལ་དུ་བཏོན་པའི་ཁྱད་ཆོས་ནང་གཅིག་དེ་རེད་བླངས་ལ། ད་ལྟ་རྒན་ལགས་ཀྱི་གོང་ལ་གསུངས་དུས་ཀ་ནས་ནི་སློབ་དེབ་འདིའི་དགོངས་པ་རང་ནང་ལོགས་ལ་མིང་མང་པོ་ཅིག་གསུང་གིས་ཤུལ་ཙང་བློ་གསལ་མགུལ་རྒྱན་འདིའི་སློབ་སྦྱོང་གནང་མཁན་གཅིག་ནི་ཡིན་གཅིག་མིན་གཅིག་གྲྭ་བཙུན་གཅིག་དགོས་ཀྱི་ཡོད་པའི་ཉེ་བོ་གལ་ཡོད་ན་ད་བཙན་བྱོལ་གྱི་སློབ་གྲྭ་ཁག་ནང་ལོགས་ལ་སློབ་དེབ་འདི་ཡང་འགྲེམས་སྤེལ་རེ་གནང་ཡོད་ན་དེ་ཡང་བཙན་བྱོལ་གྱི་སློབ་གྲྭའི་ནང་ལོགས་ལ་བེད་སྤྱོད་གནང་མཁན་རེ་འགའ་བྱུང་གནང་ཡོད་ན། ལའང་ལ་ཟེར་བ་ལ་དཔེར་ན་སློབ་དེབ་བློ་གསར་མགུལ་རྒྱན་ལྟ་བུ་ཡིན་ན་དེ་ལ་སློབ་སྦྱོང་བྱེད་མི་ཡིན་ན་ཡིན་གཅིག་མིན་གཅིག་གྲྭ་བ་དང་བཙུན་མ་དེ་ནས་ཡོང་དགོས་པ་ད་ཡོད་པ་མ་རེད་ད་བྱས་ཙང་བོད་ད་ཐུན་མོང་དང་ཐུན་མོང་མ་ཡིན་པའི་རིག་གཞུང་ལ་གཏིང་ཟབ་པོའི་སློབ་སྦྱོང་བྱེད་འདོད་མཁན་ཡིན་ན་བོད་མི་ད་ཀུ་གྲྭ་བ་དང་བཙུན་མ་ཡིན་དགོས་པའི་ངེས་པ་མེད་པ་ཙམ་དུ་མ་ཟད་བོད་པ་ཡིན་དགོས་པའི་ངེས་པ་མེད་པ་ད་དཔེར་ན་ཕྱི་རྒྱལ་མགོ་སེར་གཅིག་ཡིན་ན་ཡང་དངོས་གནས་དྲང་གནས་བོད་ཐུན་མོང་དང་ཐུན་མོང་མ་ཡིན་པའི་རིག་གཞུང་ལ་གཏིང་ཟབ་པོའི་སྦྱོང་བ་བྱེད་འདོད་མཁན་གཅིག་ཡིན་ན། ད་ལྟ་འདི་ལ་སྦྱང་ཆོག་ཆོག་ངས་མཚམས་མཚམས་དགོན་པ་ཁག་ཏུ་ཞུ་གི་ཡོད། ད་དཔེར་ན་ང་ཚོ་འདི་ཁ་ལག་ལྟ་བུར་མཚོན་པ་ཡིན་ན། ད་དངོས་གནས་སྡེ་བཞི་ནང་ཆ་ཚང་བསྒྲིགས་ནས་གོ་སྡེར་མའི་ནང་ཟ་ཆོག་ཆོག་ང་ཚོ་བཞག་བཞག་པ་དེ་རེད་ཟེར་ནས་ལྟོས་ཀྱི་དེ། ཁ་ལག་དེ་ཟ་མི་གྲྭ་བ་ཡིན་ན་སུ་ཡིན་ན་ཟ་ཆོག་པ་གཅིག་མ་གཏོགས་དེ་ལ་ཡང། ཁྱེད་རང་གིས་ཟ་ན་འགྲིག་གི་རེད་ཁྱེད་ཟ་འགྲིག་གི་མ་རེད་ཟེར་ནས་ས་མཚམས་དང་དབྱེ་བ་དེ་འདྲའི་གང་ཡང་ཡོད་མ་རེད། ཡིན་ན་ཡང་ད་གཙོ་བོ་དམིགས་བསལ་དེ་ཆོས་བརྒྱུད་རིས་མེད་ཀྱི་གྲྭ་བ་དང་བཙུན་མ་ཚོ་སོགས་རིའི་སེམས་ད་ལྟ་གོང་དུ་ཞུས་པ་ནང་བཞིན་དེ་རེད་ད་གཞན་པ་གཅིག་དེ་བཙན་བྱོལ་བོད་མིའི་ད་གཞི་རིམ་དང་མཐོ་རིམ་གྱི་སློབ་གྲྭ་དེ་ཚོ་ནང་ལ་དེ་སྔ་འགྲེམས་སྤེལ་བྱས་ཡོད་པ་རེད་ད་ཆོས་རིག་ལས་ཁུངས་ནས་ད་དགོན་པ་ཁག་ལ་འགྲེམས་སྤེལ་བྱས་པ་དང་མཉམ་དུ་ད་མཐོ་རིམ་དང་ད་འབྲིང་རིམ་དེ་ནས་དམའ་རིམ་གྱི་སློབ་ད་སློབ་གྲྭ་ཆ་ཚང་བ་ལ་ཆ་གཅིག་གཉིས་གཅིག་གཉིས་འདི་འདྲས་འགྲེམས་སྤེལ་བྱས་ཡོད་པ་རེད་ཡིན་ན་ཡང་ད་ལྟ་ང་ཚོ་ད་དགོན་པ་ཁག་ཙམ་མ་གཏོགས་སླབ་གྲྭ་ཁག་ལ་དམིགས་བསལ་གྱི་ངོ་སྤྲོད་ཅེས་དེ་འདྲས་བྱུང་ཡོད་མ་རེད་ཡིན་ནའང་དེ་འདྲས་ཅན་པའི་མཚམས་མཚམས་ང་ཟབ་སྦྱོང་དང་འདུ་ཚོགས་ལ་འགྲོ་བའི་སྐབས་ད་སླབ་གྲྭ་ཁག་ནས་དོན་ངེས་ཀྱི་བོད་ཡིག་དེ་ཚོ་རྒན་ལགས་མ་འོངས་པ་ན་ད་སློབ་དེབ་བློ་གསར་མགུལ་རྒྱན་ཟེར་ཡ་དེ། ད་དགོན་པ་ཁག་ལ། ཙམ་མ་ཡིན་པ། དེ་ནས་ང་ཚོ་གཞི་རིམ་སླབ་གྲྭ་དེ་ཚོ་ལ་ཡང་ངོ་སྤྲོད་བགྱིས་ན་དཔེ་ཡག་པོ་ཡོང་ས་རེད་ཟེར་ནས་དེ་འདྲའི་བསམ་ཚུལ་ནང་བཤད་མཁན་བྱུང་མྱོང་ཡིན་ནའང་ད་ལྟ་ང་ཚོ་ཐེངས་དང་པོ་དེ་དགོན་པ་ལ་མོས་པ་ཡིན་ཏེ་ད་གོམ་པ་དང་པོ་དགོན་པ་ལ་རྒྱབ་དགོན་པའི་གོམ་པ་དེ་ད་གྲུབ་ཚར་བ་དང་མཉམ་དུ་གོམ་པ་གཉིས་པ་དེ་མ་འོངས་པ་ན་སླབ་གྲྭ་ལ་རྒྱབ་ཐུབ་མིན་ལྟ་ཡ་རེད་ཟེར་ནས་སྐད་ཆ་དེ་བཤད་མྱོང་དེ་ཡིན་དེ།

ཕྱག་གནང་གི་ཡོད་རེད་བྱས་ཙང་སློབ་དེབ་འདིའི་རྩོམ་སྒྲིག་གི་ཕྱག་ལས་དེ་དབུ་བཙུགས་པ་ནས་པར་སྐྲུན་གྲུབ་པའི་བར་ལ་ལོ་ག་ཚོད་ཙམ་ཞིག་འགོར་གནང་ཡོད་ནའང་ནི། འདི་གའི་རྩོམ་སྒྲིག་གནང་པའི་སྐབས་ལ་གཞུང་ག་ཚོད་ཙམ་ཅིག་ལ་གཞི་བཅོལ་གནང་ཡོད་ན། བླ་བཙོང་སྒྲོན་མ་ད་ལྟ་དེ་རེད་འདུག་ད་དཔེར་ན་སློབ་དེབ་བློ་གསར་མགུལ་རྒྱན་ལྟ་བུར་མཚོན་པ་ཡིན་ན། ངས་གོང་དུ་ཞུ་ཡག་ནང་བཞིན་རྩ་བའི་རིན་པོ་ཆེ་སྔ་མ་ལ་ད་སྔ་མ་སྔ་མ་ནས་དེ་འདྲའི་དགོངས་བཞེས་བྱས་ཡོད་ས་རེད་གང་ཡིན་ཟེར་ན་རིན་པོ་ཆེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དང་བརྒྱད་ཅུ་གྱ་བཞི་ལོ་བོད་ནང་ཕེབས་ཡོད་སྐབས་དེ་ལ། བོད་ནང་གི་ད་སློབ་དེབ་གསར་རྙིང་མང་པོ་གཅིག་གོ་སྒྲིག་གནང་བཞག། རྒྱུ་ཆ་མང་པོ་གཅིག་སྔ་མ་ནས་རིན་པོ་ཆེ་ཚོ་དེ་འདྲའི་གོ་ས་དེ་བཞག་གཅིག་དེ་རེད་གཉིས་པ་དེ་སྔ་མ་རིན་པོ་ཆེ་དཔེར་ན་ད་ལ་དྭགས་དང་དེ་ནས་འབྲས་ལྗོངས་དང་འབྲུག་དང། དེ་ཚོ་ད་དཔེར་ན་བོད་སྐད་དང་ཡི་གེ་ད་དེང་སང་བོད་ཟེར་ན་མཚམས་མཚམས་ཡང་གན་ས་རེ་ཆགས་ཡོང་ད་དབྱངས་བཞི་དང་གསལ་བྱེད་སུམ་ཅུའི་བདག་ཉིད་ཅན་གྱི་ཡི་གེ་དེ་ནང་ནས་རྩོམ་སྒྲིག་བྱས་པའི་སློབ་དེབ་ག་ས་ག་ནས་གོ་རྒྱུ་ཆ་མང་པོ་གཅིག་རིན་པོ་ཆེ་ད་གསོག་སྒྲུག་གནང་བཞག། དེ་གཅིག་རེད་རྩ་བའི་རིན་པོ་ཆེ་ལ་མ་འོངས་པ་ན་འདི་འདྲའི་སློབ་དེབ་ཅིག་རྩོམ་སྒྲིག་བགྱིས་ན་མ་གཏོགས་ད་ཆོས་བརྒྱུད་རིས་མེད་ཀྱི་དགོན་པ་ཁག་གི་གྲྭ་བ་དང་བཙུན་མ་གཞོན་པ་དེ་ཚོ་གསོ་སྐྱོང་གི་བརྒྱུད་རིམ་དེ་ལ་བར་ཆད་ཟེར་ནའང་འདྲ་ཐེ་ཤུག་ཅིག་ཡོང་ས་རེད་བསམ་པའི་དགོངས་པ་དེ་སྔ་མ་ནས་ཡོད་ས་རེད། དེ་རེད་དེ། ད་ཡོད་བསྡད་པ་དེ་ང་ཚོ་རྒྱུ་ཆ་ཏུ་ཏུ་བཏང་ནས་གསལ་བོ་ནང་ཧ་གོ་ཐུབ་པ་གཅིག་རེད་འདུག་དེ་གཅིག་དེ་བཞིན། གཉིས་པ་དེ་དངོས་སུ་རིན་པོ་ཆེ་ད་འདི་རྩོམ་སྒྲིག་གནང་ཡ་དེ། ད་ང་ཚོ་ལས་ཀ་མགོ་བཙུགས་ནས་མཇུག་མ་གྲོལ་བར་དུ་ཕལ་ཆེར་ལོ་བཞི་ལྔ་གཅིག་མ་གཏོགས་འགོར་ཡོད་མ་རེད་ཡིན་ནའང་ད་ཚར་བ་བྱས་ཡོད་རེད་དེ་རེད་ད་གཞན་པ་གཅིག་དེ་གཞན་པ་གཅིག་དེ་ད་གནད་འགག་ནོར་གཅིག་དེ་ད་ལྟ་བགྲང་བ་ལ་འདི་གསུངས་སོང། སློབ་དེབ་བློ་གསར་མགུལ་རྒྱན་རྩོམ་སྒྲིག་གནང་བའི་སྐབས་དེ་ལ་གཞུང་ག་འདྲ་གཅིག་ལ་གཞི་བཅོལ་ཡོད་རེད་ཟེར་རེད་གནད་འགག་ནོར་གཅིག་རེད་ངས་དགོན་པ་ཁག་ལ་དེ་ཞུ་གི་ཡོད་དཔེར་ན་མཚམས་མཚམས་དཔེར་ན་ད་སློབ་དེབ་བློ་གསར་མགུལ་རྒྱན་རིན་པོ་ཆེས་རྩོམ་སྒྲིག་གནང་བ་རེད་ཟེར་ནས་ཞུ་ཡོང་ལ། ཨ་ལས་སློབ་དེབ་བློ་གསར་མགུལ་རྒྱན་དེ་རིན་པོ་ཆེས་བརྟག་ཞིབ་མ་བྱས་ནས་བསམ་ཚུལ་རྐྱང་རྐྱང་ནང་སྤུངས་བཞག་པ་དེ་འདྲའི་ཨེ་ཡིན་ནམ་བསམ་པའི་ད་བསམ་ཚུལ་འོ་དེ་འདྲའི་གཅིག་བྱས་ན་ཡོང་གི་ཡོད་ས་ཡིན་ན་ཡང་ངན་ཏེ་ཆུ་བལ་ཏེ་སློབ་དེབ་བློ་གསར་མགུལ་རྒྱན་དེ་རིན་པོ་ཆེ་གི་དགོངས་ཚུལ་རྐྱང་མ་སྤུངས་བཞག་པ་དེ་འདྲ་མ་ཡིན་པར། དངོས་གནས་དྲང་ནས་ད་ཆོས་བརྒྱུད་རིས་མེད་སྔོན་དང་ད་ལྟའི་ཆོས་བརྒྱུད་རིས་མེད་དང་དེ་ནས་གསར་རྙིང་གི་མཁས་གྲུབ་མང་པོ་གཅིག་གཞུང་ནས་ཟུར་བཀོལ་བསྡུ་སྒྲིག་བྱས་པ་བརྒྱ་ཆ་དགུ་བཅུ་ལྷག་ཅིག་དེ་རེད་མ་གཏོགས་གསར་གཏོད་བྱས་པ་ཧ་ཅང་གི་ཉུང་ཉུང་རེད། དེར་བརྟེན་དེ་འདྲའི་གཞུང་གི་རྒྱབ་ལྗོངས་གཅིག་ད་ལྟ་གོང་དུ་ཞུས་བ་ནང་བཞིན་སློབ་དེབ་བློ་གསར་མགུལ་རྒྱན་དེ་རིན་པོ་ཆེ་རྩོམ་སྒྲིག་གནང་བའི་སྐབས་ལ་ད་ཞབས་ཕྱི་ནང་བཞུགས་ངེས་གཅིག་ང་ཡིན་པ་ཡིན་ཏེ་དེ་སྐབས་དེ་ངས་དངོས་སུ་ཐོ་བརྒྱབ་བཞག་པ་དེ་ང་ཚོ་དེབ་གསར་རྙིང་མི་འདྲ་བ་སྟོང་ཕྲག་གསུམ་ལྷག་ཅིག་དངོས་སུ་བལྟ་མྱོང་བ་དེ་ད་གོ་གསར་རྙིང་མི་འདྲ་བ་དེབ་སྟོང་ཕྲག་གསུམ་ལྷག་ཅིག་བལྟ་ཀློག་བྱས། ད་དཔེར་ན་བོད་ཀྱི་ད་ལྟའི་གནས་སྟངས་དང་འཚམས་པ་བོད་ལ་དགོས་མཁོ་གང་ཡོད་མེད་ཟེར། དེ་འདྲའི་སྟེང་ནས་བསྡུ་སྒྲིག་གནང་བ་གཅིག་ཡིན་ཏེ། ད་སློབ་དེབ་བློ་གསར་མགུལ་རྒྱན་པར་ཐེངས་གཉིས་པའི་སྐབས་ཡིན་ས་ཡོད། ད་དེ་སྐབས་དེ་ལ། ངས་དེའི་བོད་གཞུང་ཤེས་བྱ་དེའི་སྒང་ལ་རྩོམ་ཡིག་དེ་འདྲ་ཅིག་བྲིས་མྱོང། དེའི་རྩོམ་ཡིག་ཁྲོད་ན་ངས་བསྡོམས་གྲོགས་བྱས་པ་ཡིན་ན་སློབ་དེབ་བློ་གསར་མགུལ་རྒྱན་ལ་ལོ་རྒྱུས་ཀྱི་རྒྱབ་ལྗོངས་གཅིག་དང།

དངོས་སུ་ད་ཕྱག་བསྟར་བྱས་གནང་ཡོད་པ་འདིས་ང་རང་ཚོ་བོད་ཀྱི་ཆོས་དང་རིག་གཞུང་གནས་ཐུབ་ཡ་ལ་རྒན་ལགས་ཀྱི་ཡང་ཕན་ཐོགས་ག་ཚོད་ཟིག་ཅིག་ཡོང་ཡ་ལ་ཐུགས་རེ་གནང་གི་ཡོད་ན་ད་རིན་པོ་ཆེན་གྱི་དགོངས་པ་འདི་རྒྱ་ཆེན་པོ་ཞེ་པོ་ཅིག་བཞེས་གནང་ཡོད་པ་ད་སློབ་དེབ་འདི་དེ་སྔ་ཡང་པར་སྐྲུན་ག་ཚོད་ཟིག་ཅིག་གནང་ཡོད་ན་ད་ད་ལྟ་རྒན་ལགས་རྣམ་པ་ཚོ་ཡིན་ན་དངོས་སུ་སློབ་གྲྭའི་ནང་ལོགས་ལ་བེད་སྤྱོད་གནང་ཡོང་དུས་ཡང་ཉམས་མྱོང་དང་གྲུབ་འབྲས་དེ་ནི་ང་ཚོ་ཡང་གསུང་རོགས་གནང་ཞུ་གི་ཡིན་ད་རྣམ་པ་ཚོ་དངོས་སུ་ཕྱག་བསྟར་གནང་མཁན་དེ་ཆགས་གནང་གི་ཡོད་རོགས། ད་འདི་ད་རང་རེད་པའི་ནང་དྲང་བ་ལ་ད་འདི་ནང་ཐེངས་དང་པོ་དེ་ད་སློབ་དེབ་བློ་གསར་མགུལ་རྒྱན་ད་འདི་ལ་བརྟེན་ནས་བོད་ཀྱི་ཆོས་དང་རིག་གཞུང་ལ་ཕན་ཐོགས་ག་ཚོད་ཅིག་ཡོང་ཡག་གི་རེ་བ་རྒྱབ་ཡོད་རེད་ཟེར་དེ་རེད་གཙོ་བོ་རིན་པོ་ཆེ་དགོངས་པ་བཞེས་གནང་བའི་དགོངས་པ་རྒྱ་ཆེན་པོ་རེད་ཤག་དཔེར་ན་ད་འདི་གནས་སྟངས་རེད་ད་འདི་གནས་སྟངས་ང་ཚོ་གཙོ་བོ་བཙན་བྱོལ་བའི་གནས་སྟངས་ན་མ་འོངས་པ་ན་གཞིས་བཞུགས

ན་ནིང་རྒྱལ་བ་རིན་པོ་ཆེའི་དབུ་འབྱེད་ཀྱི་སྟེང་ནས་སློབ་དེབ་བློ་གསར་མགུལ་རྒྱན་དབུ་འབྱེད་ཀྱི་མཛད་སྒོའི་སྐབས་དེ་ལ་ད་སློབ་དེབ་བློ་གསར་མགུལ་རྒྱན་དང་འབྲེལ་བའི་གསུང་བཤད་དཔེ་ནན་པོ་ཞིག་གསུངས་སོང་དངོས་གནས་དྲང་ནས་ལྷོ་ཕྱོགས་ལ་ད་སློབ་དེབ་བློ་གསར་མགུལ་རྒྱན་ཟེར་ཡང་འདི་ད་ཇི་ཙམ་མ་ཞུས་ན་ད་ཟམ་གདོང་རིན་པོ་ཆེའི་བསམ་པ་རང་བཞིན་དངོས་གནས་ཕུན་སུམ་ཚོགས་པ་དང་དཔེ་དག་པོ་ཞིག་བྱུང་འདུག་ཟེར་གཅིག་དང་དེ་ནས་དེ་རྗེས་ནས་ཡང་གཅིག་ད་ང་རང་དགེ་རྒན་ནས་དེ་རིན་པོ་ཆེ་འདི་ཡོད་བཅར་བའི་སྐབས་ཡང

སློབ་དེབ་བློ་གསར་མགུལ་རྒྱན་གྱི་བསླབ་ཚུལ་གྱི་རིམ་པ་ནང་བཞིན་དངོས་ཀྱི་ལག་བསྟར་བྱས་མ་བྱས་ཟེར་ཡས་དེ་རེད། དེ་མ་ཟད་ད་ངས་དཔེར་ན་ད་སྔོན་མ་སངས་རྒྱས་བཅོམ་ལྡན་འདས་གསུངས་པ་དེ་རེད། ངས་ནི་ཁྱོད་ལ་ཐར་པའི་ལམ་བསྟན་གྱི་ཐར་པ་རང་ལ་རག་ལས་ཤེས་པར་གྱིས་ཟེར་ནས་གསུངས་པ་ནང་བཞིན་གྱི་ད་དངོས་གནས་རིན་པོ་ཆེ་ཉིད་ནས་གོང་དུ་ཞུས་བ་ནང་བཞིན་དེང་སང་བོད་ཀྱི་ལོ་རྒྱུས་ཧ་ཅང་གི་ཛ་དྲག་གི་སྐབས་དེ་ལྷག་པར་དུ་བོད་ཀྱི་ཆོས་དང་རིག་གཞུང་ཆང་འགྱིག་གི་གནས་སྟངས་ཀྱི་མཚམས་དེ་ལ་སྐབས་ལ་དམིགས་ནས་ད་ལྟ་སློབ་དེབ་བློ་གསར་མགུལ་རྒྱན་དེ་དགོས་མཁོ་ཆེན་པོ་དང་གཟིགས་ནས་དེ་གནང་བ་རེད་གནང་བ་ནང་བཞིན་ཁོ་རང་སློབ་དེབ་ཁོ་རང་ངོས་ནས་ཆ་ཚང་འགྲིག་ཐུབ་པ་གཅིག་རེད་ཡིན་ནའང་ད་ང་ཚོས་གྲུབ་འབྲས་ག་རེ་ཐོན་མ་ཐོན་ཟེར་ད་ད་གོང་དུ་ཞུས་བ་ནང་བཞིན་གྱི

གྲོས་ཚོགས་ཀྱི་སྐབས་སྔ་ཕྱི་གཉིས་ཀྱི་སྐོར་རྒྱབ་སྐྱོར་དང་ད་ཐམས་ཅད་ནང་གནང་དང་གནང་བཞིན་པ་ནང་གཅིག་རེད། ལགས། ལགས་སོ། རྒན་ལགས་ཡང་གལ་སྲིད་དགོས་མཁོ་ཡོད་མཁན་ཅིག་ཡིན་པ་ཡིན་ན་འབྲེལ་བ་དེ་གང་འདྲ་ཞུ་དགོས་ཡོད་ན། ལགས་ད་རང་ལ་དེ་དངོས་གནས་གནད་འགག་རང་བྱས་འདུག་ད་ལྟ་ང་ཚོ་དེ་ད་སློབ་དེབ་བློ་གསལ་མགུལ་རྒྱན་ཁོ་རང། དེ་ད་དེབ་མང་པོ་རེད་དེ་ཡིན་ན་ང་ཚོ་གཞིས་ཆགས་ཁག་ཆ་ཚང་ལ་ང་ཚོ་སྙོབ་འགྲོ་ཐུབ་ཀྱི་མེད་པ་ཡིན་དེ་ང་ཚོ་སློབ་དེབ་བློ་གསལ་མགུལ་རྒྱན་དེ་ཆ་ཚང་ཁྲིད་དེབ་ཅིག་བཟོ་ཡོད་རེད་ད་དེ་ཁྲིད་དེབ་དེ་གང་ལ་གང་འཚམ་གྱི་འགྲེམས་སྤེལ་བྱས་ཡོད་རེད།

དེ་རིན་པོ་ཆེ་འདྲ་བོ་དེ་འདྲའི་བཀའ་སློབ་གནང་བས་དེ་ཚོ་དཀོན་པོ་ལ་རིན་པོ་ཆེ་སྐབས་དེ་ལ་རྒྱ་གར་རིན་པོ་ཆེ་དབུས་གཞུང་གི་དང་ནས་གུ་ཡངས་པོ་ཟེར་ན་འདྲ་གཅིག་དགོངས་པ་ཆེན་པོ་ཞིག་དབུས་དང་ནས་པས་ཡོངས་གྲགས་བྱས་སོང་བ་ཡིན་ཏེ། ད་པར་སྐྲུན་གནང་མཁན་སུས་པར་སྐྲུན་གནང་གི་ཡིན་ཟེར་ན་དེ་ལ་ང་ཚོ། ད soft copy ཟེར་ན་འདྲ་ཁོ་རང་མ་གཞི་གི་དེ་ད་པར་ཚད་དེ་ང་ཚོ་ད་སུ་ལ་དགོས་ན་དེ་ལ་སྤྲད་ཀི་ཡོད་ཟེར་ནས་ཞུས་གི་ཡོད། ལགས་སོ་པར་སྐྲུན་གྱི་བདག་དབང་དེ་ད་ཚང་མ་ན་ཡིན་པའི་དངོས་གནས་ད་ལྟའི་དུས་ཚོད་དེ་ཡིན་ན་དེའི་རིན་ཐང་ཆེན་པོ་ཞེ་གཅིག་གི་ཆ་དེ་རུ་འཛིན་པས་ད་ད་ལྟ་ཡང་ང་ཚོའི་ལེ་ཚན་ནང་ལོགས་ལ་ནི་རྒན་རེ་མདོ་སེང་གེ་ལགས་ནས་དམིགས་བསལ་དུས་ཚོད་བཏོན་གནང་བྱས། བཞུགས་སྒར་རྡ་རམ་ས་ལ་ཡོད་པའི་བཀའ་ཟུར་སྐྱབས་རྗེ་ཀིརྟི་རིན་པོ་ཆེ་མཆོག་ནས་ནི་རྩོམ་སྒྲིག་གནང་པའི་སློབ་དེབ་བློ་གསལ་མགུལ་རྒྱན་ཞུ་ཡག་འདི་རྒན་ལགས་ད་ང་ཚོ་ངོ་སྤྲོད་ཞིབ་ཚགས་པོ་ཞེ་གཅིག་གནང་སོང་རྒན་རེ་མདོ་སེང་གེ་ལགས་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་ལགས་ཐུགས་རྗེ་ཆེ། འོ་ན་ང་ཚོའི་གསན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་གསན་པ་ཐུགས་རྗེ་ཆེ།